གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ནང་རྟེན་གཞི་གནང་བའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་དགུ་པ། དབྱུག་ཟླའི་ཚེས་པ་བཅུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་བཞི་རེས་གཟའ་མིག་དམར་གྱི་དགོང་དྲོའི་ལས་རིམ་འགོ་ཚུགས་ཞུ་གི་ཡོད། ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན། སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་འབྲེལ་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རིང་ནིའུ་ཛི་ལན་གྱི་དབྱུག་རྩེད་པ་རྣམས་ལ་མཇལ་ཁ་བསྩལ་གནང་མཛད་ཡོད་པ་དང། ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཁེ་ས University of Massachusetts ཞེས་པའི་མཐོ་རིམ་གཙུག་ལག་སློབ་གྲྭ་ཆེན་མོའི་སློབ་ཕྲུག་རྣམས་ལ་བཀའ་སློབ་གནང་བ་དང་དེ་ནས་ཨ་རིའི་མངའ་སྡེ Massachusetts ནང་གི Amherst ས་གནས་བོད་རིགས་སྤྱི་མཐུན་ཚོགས་པས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་བཅུ་དྲུག་འཁོར་བའི་དུས་ཆེན་སྲུང་བརྩིའི་མཛད་སྒོའི་ཐོག་ཆེད་ཕེབས་གནང་སྟེ་མང་ཚོགས་ལ་བཀའ་སློབ་གསུང་བཤད་གནང་ཡོད་པ་སོགས། ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གི་ཉམས་ཞིབ་པས་བོད་མི་ཚང་མས་འགན་འཁུར་བའི་ཐོག་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་གྱི་བརྒྱུད་རིམ་འདི་བེད་སྤྱོད་གཏོང་ཐུབ་ཚེ་གྲུབ་འབྲས་ཆེན་པོ་ཞིག་ཐོན་ཐུབ་པའི་རེ་བ་དང་གོ་སྐབས་ཡོད་ཅེས་འགྲེལ་བརྗོད་གནང་བའི་སྐོར། གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། མཇུག་ཏུ་གནད་དོན་གྱི་གླེང་མོལ་ཞེས་པའི་ལེ་ཚན་བཅས་ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རིང་ནིའུ་ཛི་ལན་གྱི་དབྱུག་རྩེད་པ་རྣམས་ལ་མཇལ་ཁ་བསྩལ་གནང་མཛད་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་དྷ་རམ་ས་ལ་ནས་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་པའི་ཚེས་ལྔ་ནས་བཟུང་རྒྱ་གར་ནང་རྒྱ་གར་གྱི་གོ་སྒྲིག་འོག་རྒྱལ་སྤྱིའི Cricket དམ་དབྱུག་རྩེད་སྤོ་ལོའི་འགྲན་བསྡུར་འགྲོ་མུས་ལྟར་འདི་ཚེས་ཉི་ཤུ་རྩ་བཞི་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ནེའུ་ཙི་ལན་ཏི་རྒྱལ་ཁབ་ཀྱི་དབྱུག་རྩེད་པ་རྣམས་ལ་མཇལ་ཁ་དང་བཀའ་སློབ་བཀའ་དྲིན་བསྐྱངས་ཡོད་ཅིང། ནེའུ་ཙི་ལན་ཏི་དབྱུག་རྩེད་རུ་ཁག་གི་རུ་དཔོན་ཀེན་ཝི་ལིམ་སོན་ལགས་ནས ྋགོང་ས་མཆོག་ལ་སྙན་གསེང་ཞུ་སྐབས། ཁོང་རང་ཉིད་མགོན་པོ་གང་ཉིད་མཆོག་གིས་བསྩལ་བའི་བཀའ་སློབ་དག་ཡང་ཡང་གསན་པ་དང་ལྗགས་རྩོམ་མཛད་པའི་ཕྱག་དེབ་དག་མང་པོ་ཀློག་གི་ཡོད་ཅེས་གསུངས་སོ། མཇལ་ཁ་གྲུབ་མཚམས་སུ་ནིའུ་ཛི་ལེནྜ་དབྱུག་རྩེད་པ་རྣམས་ལ་བཅར་འདྲི་ཞུ་སྐབས་ནིའུ་ཛི་ལེནྜ་དབྱུག་རྩེད་རུ་ཁག་གི་རུ་དཔོན་ཀེན་བྷི་ལིམ་སོན་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན། དེ་རིང་གོང་ས་མཆོག་གི་བཀའ་སློབ་དུས་ཡུན་རིང་པོ་བསྩལ་མེད་ཀྱང་མགོན་པོ་གང་ཉིད་མཆོག་གི་སྐུ་མདུན་དུ་ཡོད་པ་དེས་རང་རྒྱུད་ལ་སེམས་ཤུགས་དང་ནུས་ཤུགས་གསར་པ་ཞིག་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་བྱུང། ཐེངས་འདིའི་རྒྱལ་སྤྱིའི་དབྱུག་རྩེད་འགྲན་བསྡུར་ནི་ཐེངས་བཅུ་གསུམ་པ་དེ་ཆགས་ཀྱི་ཡོད་ཅིང་འགྲན་བསྡུར་དེ་ནི་ལོ་བཞི་རེའི་རྗེས་འཚོགས་ཀྱི་ཡོད་པ་རེད་ལ་ཐེངས་འདིའི་འགྲན་རྩོད་ནང་རྒྱལ་ཁབ་བཅུ་ཡོད་ཅིང་རྒྱལ་ཁབ་རེ་རེས་གཞན་རྒྱལ་ཁབ་དགུ་དང་འགྲན་རྩོད་ཀྱིས་མཐའ་མཇུག་ཏུ་རུ་ཁག་རྩེ་ཕུད་བཞིའི་དབར་རྩེད་འགྲན་གྱིས་སྤྱི་ཟླ་བཅུ་གཅིག་གི་ཚེས་བཅུ་དགུ་ཉིན་མཐའ་མའི་རྩེད་གྲོལ་གནང་རྒྱུ་ཡིན་པ་རེད། ཁ་སྔོན་ཕྱི་ཚེས་ཉི་རྩ་གཉིས་ཉིན་རྒྱ་གར་དང་ནིའུ་ཛི་ལེནྜ་རུ་ཁག་གཉིས་དབར་བཞུགས་སྒར་ཉེ་འཁྲིས་སུ་ཆགས་པའི་དབྱུག་རྩེད་རྩེད་ཐང་དུ་རྩེད་འགྲན་གྱིས་རྒྱ་གར་ལ་རྒྱལ་ཁ་ཐོབ་ཡོད་ཅིང། ཕྱི་ཚེས་ཉི་རྩ་བརྒྱད་ཉིན་སླར་ཡང་ནིའུ་ཛི་ལེནྡ་དང་ཨོ་སྟྲོ་ལི་ཡའི་རུ་ཁག་གཉིས་བར་རྩེད་འགྲན་གནང་རྒྱུ་ཡིན་པ་རེད། དེ་རིང་གོང་ས་མཆོག་ལ་མཇལ་ཁ་ཞུ་མཁན་གྱི་ཁོངས་ནས་ནིའུ་ཛི་ལེནྡ་རུ་ཁག་གི་རྩེད་འགྲན་པ་ར་ཆིན་ར་བྷིན་དར་ལགས་ནི་འདི་ལོའི་རྒྱལ་སྤྱིའི་དབྱུག་རྩེད་སྤོ་ལོའི་འགྲན་བསྡུར་ནང་ཐེངས་དང་པོ་མཉམ་ཞུགས་ཀྱིས་ཁོང་ལ་རྒྱལ་སྤྱིའི་ཁྲོད་བསྟོད་བསྔགས་དང་ཡི་རངས་ཞུ་མཁན་མང་དག་ཅིག་ཡོད་པ་རེད་འདུག་ལ། ཁོང་གི་མིང་ར་ཆིན་ནི་རྒྱ་གར་གྱི་དབྱུག་རྩེད་པ་གྲགས་ཅན་རཱ་ཧྥུལ་དྲེ་བྷིད་ལགས་དང་ས་ཆིན་ཏེན་དུལ་ཀར་ལགས་གཉིས་ལས་བསྡུས་པ་ཞིག་ཆགས་ཀྱི་འདུག་ཁོང་གིས་ད་རེས་གོང་ས་མཆོག་ལ་མཇལ་ཁ་ཞུས་པའི་མྱོང་ཚོར་སྐོར་གསུངས་དོན། ངས་གོང་ས་མཆོག་གི་མཚན་སྙན་དང་རླབས་ཆེན་གྱི་ཕྱག་ལས་དག་དེ་སྔ་ནས་གོ་ཐོས་བྱུང། དེ་རིང་གོང་ས་མཆོག་དངོས་སུ་མཇལ་རྒྱུ་བྱུང་བ་དེས་དགའ་བ་དཔག་མེད་སྐྱེས་བྱུང་ཞེས་འགྲེལ་བརྗོད་གནང་བྱུང། ཡང་དབྱུག་རྩེད་པ་ཇི་མི་ནི་ཤམ་ལགས་ཀྱིས། དེ་རིང་བཞུགས་སྒར་ཁུལ་གྱི་གནམ་གཤིས་ཧ་ཅང་ཡག་པོ་ཡོད་པའི་ཁར་གོང་ས་མཆོག་ལ་མཇལ་ཁ་ཞུ་རྒྱུ་བྱུང་བ་དེས་ཧ་ཅང་དགའ་ཚོར་ཆེན་པོ་བྱུང་ཞེས་འགྲེལ་བརྗོད་གནང་བྱུང། གཞི་རྩའི་དབྱུག་རྩེད་སྤོ་ལོ་ནི་རྒྱ་གར་དང་ཉེ་འཁོར་གྱི་ཁྱིམ་མཚེས་རྒྱལ་ཁབ་ཁག་ཏུ་དར་ཁྱབ་ཆེ་ཞིང་དབྱུག་རྩེད་པ་རྣམས་ནི་ཆེས་དགའ་མོས་བྱེད་ཡུལ་དུ་གྱུར་ཡོད་པ་རེད། དཔེར་ན་རྒྱ་གར་གྱི་དབྱུག་རྩེད་པ་གྲགས་ཅན་ས་ཆིན་ཏེན་དུལ་ཀར་ལགས་ནི་རྒྱ་གར་བ་ཚོས་ལྷ་བཞིན་དུ་བཀུར་གྱི་ཡོད་པ་རེད། ད་བར་རྒྱལ་སྤྱིའི་དབྱུག་རྩེད་འགྲན་བསྡུར་ཁྲོད་རྒྱ་གར་རྒྱལ་ཁབ་ལ་ཐེངས་གཉིས་རྒྱལ་ཁ་ཐོབ་ཡོད་པ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོར་རུ་དཔོན་ཀ་པིལ་དེབ་ལགས་དང་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར་རུ་དཔོན་ཨེམ་ཨེས་དོ་ནི་གཉིས་སྐབས་སུ་ཡིན་པ་རེད།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་གསུམ་ཉིན་ཨ་རིའི་ཤར་ཕྱོགས་མངའ་སྡེ་མེ་སཱ་ཆུ་སེད་ཀྱི་གྲོང་ཁྱེར་ཨེམ་ཧེརས་བོད་རིགས་སྤྱི་མཐུན་ཚོགས་པའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་བཅུ་དྲུག་འཁོར་བའི་དུས་ཆེན་སྲུང་བརྩིའི་མཛད་སྒོའི་ཐོག་ཆེད་ཕེབས་གནང་སྟེ་ས་གནས་བོད་མི་རྣམས་ལ་བཀའ་སློབ་གནང་བ་དང་ས་གནས་ཀྱི་གཙུག་ལག་སློབ་གྲྭ་ཆེན་མོའི་སློབ་ཕྲུག་རྣམས་ལ་གསུང་བཤད་གནང་བ་ཁག་ལེགས་གྲུབ་བྱུང་འདུག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་རིའི་གྲོང་ཁྱེར་ནེའུ་ཡོག་དང་མངའ་སྡེ་ཀ་ནེ་ཏི་ཀཱད་ཀྱི་རྒྱལ་སའི་ནང་གི་མཛད་རིམ་ཁག་ལེགས་གྲུབ་ཟིན་པའི་རྗེས་སུ་ཁ་སང། གཟའ་ཟླ་བའི་ཉིན་མངའ་སྡེ་མེ་ས་ཆུ་སེད་གྲོང་ཁྱེར་ཨེམ་ཧར་སི་ནང་ཆེད་ཕེབས་ཀྱིས་གྲོང་ཁྱེར་དེའི་ནང་གི་བོད་རིགས་སྤྱི་མཐུན་ཚོགས་པ་དང་བྱང་ཨ་རིའི་སྤྱི་འཐུས་དོན་གྲུབ་ཚེ་རིང་ལགས་ཀྱིས་གོ་སྒྲིག་ཞུས་པ་ལྟར University of Massachusetts ཞེས་པའི་གཙུག་ལག་སློབ་གྲྭ་ཆེན་མོའི་སློབ་ཕྲུག་རྣམས་ལ་བཀའ་སློབ་གནང་བ་དང་དེ་ནས་ཕྱི་དྲོ་བོད་རིགས་སྤྱི་མཐུན་ཚོགས་པས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་བཅུ་དྲུག་འཁོར་བའི་དུས་ཆེན་སྲུང་བརྩིའི་མཛད་སྒོའི་ཐོག་ཆེད་ཕེབས་གནང་སྟེ་ས་གནས་བོད་མི་རྣམས་ལ་བཀའ་སློབ་གསུང་བཤད་སོགས་གནང་འདུག། འདིའི་སྐོར་ཁ་སང་ཕྱི་དྲོ་བྱང་ཨ་རིའི་སྐུ་ཚབ་དོན་གཅོད་རྣམ་རྒྱལ་མཆོག་གྲུབ་ལགས་ལ་ཞལ་པར་བརྒྱུད་ནས་འདྲི་ཞུས་པར་ཁོང་གིས་གསུངས་དོན།
རེས་གཟའ་སྤེན་པའི་ཉིན་མོ་ཨ་ནི་སྲིད་སྐྱོང་མཆོག་གིས་ནེའུ་ཡོག་གི་མཛད་འཆར་གྲུབ་པའི་རྗེས་ལ་ཡ་ཨ་ནི་གཟའ་ཉི་མའི་ནེའུ་ཡོག་ཐོན་བྱས་ཕ་གི Garrison Institute ལ་ཡ་ཨ་ནི་བོད་ཀྱི་ཐེབས་རྩ་ཚོགས་པའི་འགན་འཛིན་ལྷན་ཚོགས་མཉམ་དུ་ཚོགས་འདུ་ཚོགས་ཡ་རེད།

ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཡང་ཁ་སང་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་གསུམ་ཉིན་རྡ་སྟེང་བོད་ཕྲུག་ཁྱིམ་སྡེ་དབུ་བརྙེས་ནས་ལོ་དྲུག་ཅུ་རེ་གསུམ་འཁོར་བའི་དུས་ཆེན་སྲུང་བརྩིའི་མཛད་སྒོའི་ཐོག་ཆེད་ཕེབས་གནང་བའི་སྐུ་མགྲོན་གཙོ་བོ་སྐྱབས་རྗེ་ཀུན་བདེ་གླིང་རྟ་ཚག་རིན་པོ་ཆེ་མཆོག་དང་དམིགས་བསལ་སྐུ་མགྲོན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཚབ་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་བཅས་ཀྱིས་གལ་ཆེའི་བཀའ་སློབ་གསུང་བཤད་གནང་འདུག་དེ་ཡང་སྐུ་མགྲོན་གཙོ་བོ་སྐྱབས་རྗེ་ཀུན་བདེ་གླིང་རྟ་ཚག་རིན་པོ་ཆེ་མཆོག་གིས་གཙོ་བོ་བོད་མི་རྣམས་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་བྱེད་དགོས་པ་གལ་ཆེ་ཡིན་སྐོར་བཀའ་གནང་དོན། གལ་ཆེ་ཤོས་གཅིག་དེ། ང་རང་ཚོ་གི་བོད་རིགས་བཤད་སྲོལ་ལ་ཡོད་པ་ནང་བཞིན་གྱི། ནང་བཀྲ་མ་ཤིས་ན་ཕྱི་དོན་མི་འགྲུབ་ཞེས་བཤད་སྲོལ་ཡོད་པ་ནང་བཞིན་གྱི་སྔོན་དང་པོ་དེ་ལ་སོ་སོའི། ནང་ལོགས་ནས་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་དགོས་ཡ་འདི། ཞེ་པོ་ཅིག་གལ་ཆེན་པོ་རེད་བསམ་གྱི་ཡོད། དེ་ཡིན་དུས་ང་ཚོ་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས། གང་ལྟར་རྒྱལ་བ་རིན་པོ་ཆེ་ཐུགས་དགྱེས་པའི་མཆོད་སྤྲིན་གྱི་ཐོག་ནས་རྒྱལ་བ་རིན་པོ་ཆེ་སྐུ་ཚེ་ཧྲིལ་པོའི་ཐོག་ནས་འཛམ་གླིང་སྐྱེ་འགྲོ་སྤྱི་ལ་ལྷག་པར་དུ་བོད་ཁ་བ་གངས་ཅན་པའི་ཆེད་དུ་སྐུ་ལས་འདི་འདྲ་ཅིག་བསྐྱོན་ནས་ད་དགུང་ལོ་ཡང་བགྲེས་པའི་སྐབས་ལ་ཡོད་ན་ཡང་དངོས་གནས་དྲ་གནས་མ་འོངས་པ་འབྱུང་འགྱུར་གྱི་བོད་ཀྱི་ལས་དབང་གི་གང་ཅིའི་ཐད་ལ་རྣམ་པར་ཡོང་ས་མ་རེད་བསམ་པའི་དེ་འདྲས་ཅིག་ཡིན་ཡ་ཐུགས་དགྱེས་པའི་མཆོད་སྤྲིན་བསྐྲུན་དགོས་ཡ་དེ་ང་ཚོའི་འགན་འཁྲི་རེད་བསམ་གྱི་འདུག་དེ་འདྲས་ཅིག་བྱུང་པ་ཡིན་ན། ཨ་ནི་ཆོས་ཕྱོགས་ནས་ཞུས་པ་ཡིན་ན་ཡང་བསོད་ནམས་དཔག་མེད་བསགས་ཡ་རེད་རྒྱལ་བ་རིན་པོ་ཆེ་གི་བཀའ་དྲིན་རྗེས་དྲན་རེད་རྒྱལ་བ་རིན་པོ་ཆེ་སྐུ་ཚེ་ཞབས་པད་བརྟན་པའི་ཞབས་བརྟན་རེད་རྒྱལ་བ་རིན་པོ་ཆེ་ཐུགས་མཉེས་བཞིན་དུ་རྗེས་སུ་བཟུང་ཡ་གི་ཆ་རྐྱེན་དམ་པ་འགྱུར་དགོས་ཡིན་བསམ་གྱི་འདུག་དོན་འདི་ཚོའི་ཐོག་ལ་ང་ཚོ། ཚང་མས་གང་ལྟར་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས་ཧུར་ཐག་གནང་རོགས་བྱེད་ཅེས། ད་རིང་འདིར་ཕེབས་མཁན་རེད་མ་ཕེབས་མཁན་བརྒྱུད་ལམ་ཐོག་ནས་གཟིགས་མཁན་རེད་ཡོངས་ལ་ཡ་ལག་གཉིས་ཐལ་མོ་སྦྱར་ནས་གསོལ་བ་བཏབ་ཡ་ཡིན།
ཡང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་བསོད་ནམས་བསྟན་འཕེལ་མཆོག་གིས་རྒྱ་ནག་གཞུང་ནས་བོད་ནང་གི་བོད་མི་རྣམས་ལ་དམ་དྲག་སྔར་ལས་ཇེ་ཤུགས་ཆེ་རུ་བཏང་ནས་བྱིས་པ་གཙོ་བོར་གྱུར་པའི་བོད་མི་རྣམས་ཀྱི་རིགས་རྫས་བསྡུ་ལེན་བྱས་དང་བྱེད་བཞིན་པ་དང་ཆོས་དད་རང་དབང་དང་ཡོངས་སུ་འགལ་བའི། བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་དུ་བསྒྱུར་རྒྱུ་ཟེར་བ་སོགས་རྒྱ་སྒྱུར་གྱི་སྲིད་ཇུས་ཆེས་གདུག་རྩུབ་ཅན་ལག་བསྟར་བྱེད་བཞིན་པ་མ་ཟད་བོད་ཕྲུག་ས་ཡ་གཅིག་ལྷག་ཙམ་བཙན་ཤེད་ཀྱིས་རྒྱ་སྒྱུར་གྱི་སྲིད་ཇུས་འོག་ཆེད་མངགས་གསར་སྐྲུན་བྱས་པའི་གཏན་ཆགས་སློབ་གྲྭ་ཟེར་བར་བཙུགས་ཏེ་བོད་ཕྲུག་རྣམས་ལ་བོད་ཀྱི་སྐད་ཡིག་དང་རིག་གཞུང་ཡ་རབས་གོམས་སྲོལ་བཅས་མེད་པར་བཟོ་བཞིན་ཡོད་སྐོར་དང་ད་དུང་ཁོང་གིས། ཟླ་ཤས་སྔོན་བོད་ཡིག་སློབ་ཚན་ཡོད་སར་དཀར་མཛེས་བོད་རིགས་རང་སྐྱོང་ཁུལ་ཟེར་བའི་ས་ཁུལ་ཁག་ཅིག་གི་ནང་བོད་ཡིག་སློབ་འབྲིང་སོ་སོར་ཉིས་སྟོང་ཉི་ཤུ་རྩ་བཞིའི་ལོ་ནས་བཟུང་བོད་ཡིག་སློབ་ཁྲིད་བྱེད་མི་ཆོག་པ་དང་སློབ་ཚན་ཚང་མ་རྒྱ་ཡིག་ཏུ་བསྒྱུར་ཏེ་སྦྱོང་དགོས་པའི་བཙན་བཀའ་བཏང་ཡོད། དེ་ནི་བོད་མི་རིགས་ཀྱི་ངོ་བོ་མཚོན་བྱེད་སྐད་ཡིག་རྩ་བརླག་ཏུ་བཏང་དང་གཏོང་བཞིན་པའི་རྣམ་པ་གསལ་པོ་མཚོན་འདུག་དེ་རིང་གི་གོ་སྐབས་འདི་བརྒྱུད་ནས་སྲིད་བྱུས་དེ་དག་འཕྲལ་དུ་མཚམས་འཇོག་བྱེད་དགོས་ཞེས་ནན་བརྗོད་བྱ་རྒྱུ་ཡིན།
ཡང་སྐབས་དེར་སྲིད་ཚབ་རྒྱ་རི་སྒྲོལ་མ་མཆོག་གིས་བཀའ་གནང་དོན་གཙོ་བོར། ད་ལྟའི་སྐབས་ལ་བོད་ནང་ལ་ཁྱེད་རང་དང་ཁྱེད་རང་འདྲ་བོ་གི་སྤུ་གུ་ཆུང་ཆུང་དེ་དེ་དེ་ལ་ཁྱེད་རང་ཚོ་དེ་ཡོད་པ་གི་གོ་སྐབས་དེ་མེད་པ་དེ་སོ་སོའི་ཤེས་རྟོགས་ཐོག་ནས་སོ་སོ་ལ་རག་རྒྱུའི་གོ་སྐབས་དེ་རིན་ཐང་ཆེན་པོ་གཅིག་དང་རྩ་བ་ཆེན་པོ་རྩིས་བྱས་ནས་སློབ་སྦྱོང་ཡག་པོ་བྱེད་རོགས་བྱས་ལྷག་པར་དུ་སོ་སོ་གི་ཡི་གེ་སོ་སོའི་སྐད་དེ་དཔེ་མ་སྲིད་ཀྱི་གལ་ཆེན་པོ་ཆབ་སྲིད་ཀྱི་ངོ་བོ་ཐོག་ནས་གལ་ཆེན་པོ་འགྲོ་བ་མི་གཅིག་གི་ངོ་བོ་ཐོག་ནས་ཀྱང་གལ་ཆེན་པོ་ཞེ་ཅིག། ལྷག་དོན་དུ་སློབ་ཕྲུག་རྣམས་ཀྱིས་གཞས་སྣ་འཁྲབ་སྟོན་དང་ལུས་རྩལ་སོགས་སྤྱན་འབུལ་ཞུས་ཡོད་པའི་གནས་ཚུལ་འདུག།
རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བསྟི་གནས་ཁང་གི་ཉམས་ཞིབ་པས་བོད་མི་ཚང་མས་འགན་འཁུར་བའི་ཐོག་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་བརྒྱུད་རིམ་དེ་བེད་སྤྱོད་གཏང་ཐུབ་ན་གྲུབ་འབྲས་ཆེན་པོ་ཞིག་ཐོན་ཐུབ་པའི་རེ་བ་དང་གོ་སྐབས་ཡོད་ཅེས་འགྲེལ་བརྗོད་གནང་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་དྷ་རམ་ས་ལ་ནས་བློ་བྷེ་ལགས་ཀྱིས་བཏང་འབྱོར་བྱུང་བ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན། བོད་མི་ཚང་མས་འགན་འཁུར་བ་གི་ཐོག་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་བརྒྱུད་རིམ་དེ་བེད་སྤྱོད་ཡག་པོ་གཏང་ཐུབ་ན། གྲུབ་འབྲས་ཆེན་པོ་ཞིག་འཐོན་ཐུབ་པའི་རེ་བ་དང་གོ་སྐབས་ཡོད་ཅེས། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པས་འགྲེལ་བརྗོད་གནང་གི་འདུག་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་འགྲོ་བ་མིའི་ཐོབ་ཐང་ཆེད་མཁས་པ་དང་རྟོག་ཞིབ་པ་གི་སྡེ་ཚན་གསར་འཛུགས་ཀྱིས། མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་བརྒྱུད་རིམ་ཟེར་བ་བརྒྱུད་དེ། འགྲོ་བ་མིའི་ཐོབ་ཐང་གི་གནད་དོན་དམིགས་བསལ་ཅན་དང་ཡུལ་ལུང་བྱེ་བྲག་པ་གི་གནས་ཚུལ་སྙན་འབུལ་དང་ལམ་སྟོན་གྱི་བརྒྱུད་ལམ་ཟིག་བཟོས་ཡོད་པ་དེ། ད་ལྟའི་ཆ་ལ་རྒྱ་ནག་གཞུང་གི་སྟངས་འཛིན་དང་ཤུགས་རྐྱེན་མེད་པ་གི་བརྒྱུད་ལམ་ཡག་ཤོས་ཟིག་ཆགས་ཡོད་པར་བརྟེན། སྤྱི་ཟླ་བཅུ་བ་གི་ཚེས་པ་ཉེར་བཞི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཉིན་མོ་སྲུང་བརྩི་གི་ཚུལ་དུ། བཞུགས་སྒར་དུ་ཆགས་པའི་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས། བོད་ཡིག་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་བརྒྱུད་རིམ་ཟེར་བ་གི་དེབ་ཆུང་ཟིག་ཕབ་བསྒྱུར་འགྲེམས་སྤེལ་གནང་ཡོད་ཅིང། ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་མ་འོད་ཟེར་ལགས་ནས། བོད་མི་ཚང་མས་འགན་འཁུར་བ་གི་ཐོག་ནས་དམིགས་བསལ་བརྒྱུད་རིམ་འདི་བེད་སྤྱོད་ཡག་པོ་བཏང་ཐུབ་ན། གྲུབ་འབྲས་ཆེན་པོ་ཟིག་འཐོན་ཐུབ་པ་གི་རེ་བ་དང་གོ་སྐབས་ཡོད་པས། འགྱུར་དེབ་འདི་བཏོན་པ་ཡིན་ཞེས་འགྲེལ་བརྗོད་གནང་གི་འདུག། ནུས་པ་ཡིན་པ་ནི་ཞེ་པོ་ཅིག་ཚད་བཀག་ཆེན་པོ་ཡོད་རེད། དེ་མ་ཡིན་པའི་ང་རང་ཚོ་གི་བོད་མི་བོད་མིའི་སྒྲིག་འཛུགས་གཙོས་པའི་བོད་མི་ཚང་མ་གི་འགན་འཁུར་བའི་སྒང་ནས་དེ་གི་བརྒྱུད་རིམ་དེ་བེད་སྤྱོད་བཏང་པ་ཡིན་ན་ཏན་ཏན་གི་དེ་སྒང་ནས་ང་ཚོ་གྲུབ་འབྲས་ཆེན་པོ་ཐོན་ཡག་གི་རེ་བ་ཅིག་ཡོད་རེད་ལ་གོ་སྐབས་ཏན་ཏན་ཡོད་རེད་བསམ་གི་འདུག་བྱས་ཙང་ང་ཚོ་གི་འགྱུར་དེབ་དེ་བཏོན་དགོས་ཡག་གི་རྒྱུ་མཚན་ཁོ་རང་ང་ཚོ་ལ་ཡ་དེ་འདྲའི་རྒྱལ་སྤྱིའི་མཉམ་འབྲེལ་རྒྱལ་ཚོགས་ཀྱི་བརྒྱུད་ལམ་ཅིག་ལ་ཡང་ང་ཚོ་དེ་འདྲའི་གོ་སྐབས་ཅིག་འཚོལ་ས་ཅིག་འདུག་བྱས་ཙང་དེ་སྒང་ནས་གང་ཐུབ་ཐུབ་ཅིག་ཤུགས་རྒྱག་དགོས་ཡག་དེ་གལ་ཆེན་པོ་རེད་ཤག་ཨ་ནི་ད་དེ་འདྲ་བོ་ཅིག་ཆགས་བསྡད་འདུག་ད། ཡང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་ཕུར་བུ་སྒྲོལ་མ་ལགས་ནས། ཉེ་ལམ་བོད་ནང་དགེ་བཤེས་བསོད་ནམས་རྒྱ་མཚོ་ལགས་གློད་གྲོལ་སྐབས་ཀྱི་གནས་སྟངས་སོགས་ཀྱིས་མཚོན། ཕྱི་རྒྱལ་དུ་མཉམ་འབྲེལ་རྒྱལ་ཚོགས་ཀྱི་དམིགས་བསལ་བརྒྱུད་རིམ་འདི་བེད་སྤྱོད་བཏང་སྟེ། བོད་ནང་གི་འགྲོ་བ་མིའི་ཐོབ་ཐང་སྐོར་སོགས་སྙན་སེང་ཡིག་འབྲེལ་གནང་ཐུབ་པ་དེས་རྒྱ་ནག་གཞུང་ལ་མཉམ་འབྲེལ་རྒྱལ་ཚོགས་ཀྱིས་གནོན་ཤུགས་ཆེན་པོ་ཟིག་ཡོང་བསྡད་པར་མཐོང་གི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག།
ཡིན་ནས་ཀྱང་ཁོ་རང་ཚོ་བཞིན་བཙོན་ཁང་ནས་གློད་གྲོལ་བཏང་བ་ཙམ་གྱིས་འདི་ང་ཚོའི་གསལ་བོ་དེ་ཡིག་ལན་འདི་ག་རེ་ཆགས་འོང་ན་མཉམ་འབྲེལ་རྒྱལ་ཚོགས་ཀྱིས་བོད་ནང་ལ་ཡོད་པའི་དཀའ་ངལ་འཕྲད་པའི་དེ་ཚོ་ལ་མཉམ་འབྲེལ་རྒྱལ་ཚོགས་ཀྱིས་དེ་བཞིན་རོགས་རམ་བྱེད་བ་དང་དེ་ནང་བཞིན་ཁོང་ཚོ་ཡིག་འབྲེལ་གྱི་འབྲེལ་བ་དེ་ནི་དེ་བཞིན་ཏབ་དོག་བཞིན་སྟོན་བྱེད་དེ་ཕན་ཐོག་རེད་ལ་ནུས་པ་མི་འདུག་ཀྱང་ཡིན་ནས་ཀྱང་རྒྱ་ནག་ལ་གནོན་ཤུགས་ཆེན་པོ་ཞིག་ཡོང་དང་ཡོང་བཞིན་པ་རེད་བསམ་གྱི་འདུག། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷན་ཚོགས་མང་བོ་གི་ཐོག་རྒྱ་ནག་གཞུང་ལ་དབང་ཤུགས་ཆེ་དྲགས་པ་དང། རྒྱ་ནག་ལ་སྐྱོན་བརྗོད་བྱས་མ་ཐག་རྒྱ་ནག་གི་ནང་སྲིད་ལ་ཐེ་བྱུས་བྱེད་བཞིན་པ་སོགས་ཀྱི་ཉེས་འཛུགས་ཀྱིས། རྒྱ་ནག་གི་ངན་སྤྱོད་ཐེར་འདོན་བྱེད་ཁག་པོ་ཆགས་ཡོད་ནའང། དམིགས་བསལ་བརྒྱུད་རིམ་གྱི་སྙན་ཐོ་ལ་རྒྱ་ནག་གིས་ལན་འདེབས་ཚད་ལྡན་བྱེད་མི་ཐུབ་པ་མ་ཟད། རྒྱ་ནག་གི་སྐྱོན་མཚང་མང་བོ་ཟིག་བསྔོག་ཐུབ་ཡོད་པས། མཉམ་འབྲེལ་རྒྱལ་ཚོགས་ཀྱི་ཁྱབ་ཁོངས་སུ་ད་ཆ་རྒྱ་ནག་གཞུང་གི་སྟངས་འཛིན་འོག་མ་ཚུད་པ་དེ་དམིགས་བསལ་བརྒྱུད་རིམ་འདི་རེད་ཅེས་ལྟེ་གནས་ཁང་གི་ཉམས་ཞིབ་པ་ཉི་མ་འོད་ཟེར་ལགས་ནས་འགྲེལ་བརྗོད་གནང་གི་འདུག། མཉམ་འབྲེལ་དམིགས་བསལ་བརྒྱུད་རིམ་གྱི་དགོས་དོན་ནི་རྒྱ་ནག་གི་མཚང་འབྲུ་མང་པོ་ཞིག་བྲུས་བཞག་པ་སྟེ་ཁོང་ཚོས་དེ་ལ་དཔག་པའི་ལན་འདེབས་བྱེད་ཐུབ་མེད་པ་དང་ཁོང་ཚོ་ལ་དེ་ལ་དཔག་པའི་གནོང་ཡོད་པ་དེ་གསལ་བོ་ཞིག་ཆགས་བསྡད་ཡོད་རེད། ཡིན་ནའི་ལ་དེ་མ་ཡིན་པའི་བརྒྱུད་རིམ་གཞན་པ་མང་པོའི་ནང་ལོགས་ལ་རྒྱ་ནག་གི་ཨ་ནི་གང་དེ་རྒྱ་ནག་གི་སྐུ་ཚབ་དང་དེ་འབྲེལ་གྱི་དབང་ཤུགས་དེ་ཤུགས་ཆེན་པོ་ཆགས་བསྡད་ཙང་ཨ་ནི་ཁོང་ཚོས་ག་ལ་བཀག་འཛེམས་ད་ཅི་ག་ལ་བ་དེ་གི

མི་སྒེར་བ་དང་རང་དབང་ལྡན་པ་གི་ཆེད་མཁས་བ། ལས་དོན་ཚོགས་ཆུང་སོགས་སྣ་ཚོགས་ཟིག་འདུས་ཡོད་ནའང། ཁོ་ཚོ་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་བྱེད་པར་ངོས་འཛིན་དང་གླ་ཆ་ཕུལ་སྲོལ་སོགས་མེད་པར་བརྟེན། གནོན་ཤུགས་མེད་པར་རང་དབང་ལྡན་པ་གི་སྒོ་ནས་སྙན་ཐོ་ཕུལ་ཐུབ་ཀྱི་ཡོད་ཁར། ཁོ་ཚོའི་སྙན་ཐོ་ལ་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་ཆ་འཇོག་རྟོག་ཞིབ་ཟབ་མོ་བྱ་རྒྱུའི་ལམ་སྲོལ་ཀྱང་བཟོས་ཡོད་པ་རེད།

ཕྱི་ཚེས་ཉི་ཤུ་བརྒྱད་བར་ཉིན་གྲངས་གསུམ་རིང། འདི་ག་ཨ་རིའི་རྒྱལ་ས་ཝ་ཤིང་ཏོན་ལ་ལྟ་སྐོར་བྱེད་སྐབས་ཨ་རིའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་སྦིལ་ཀིན་མཆོག་དང་ཨ་རིའི་སྲིད་འཛིན་མཆོག་ལ་རྒྱལ་སྲུང་གི་གནད་དོན་ཐད་སློབ་སྟོན་ཕུལ་མཁན་ཇེཀ་སུ་ལི་ཝིན་མཆོག་མཇལ་འཕྲད་སོགས་བྱ་རྒྱུ་ཡིན་སྐོར་རེས་གཟའ་ཟླ་བའི་ཉིན་ཨ་རིའི་འབྲེལ་ཡོད་དཔོན་རིགས་ཚོས་གསར་འགོད་པ་ཚོར་གསུངས་འདུག། ཨ་རིའི་ངོས་ནས་ཨ་རི་དང་ཡུ་རོབ་མཐུན་ཚོགས་ཀྱི་དྲག་སྤྱོད་ཚོགས་པར་ངོས་འཛིན་བྱས་པའི་ཧ་མ་སི་ཀིས་ཨིས་རལ་ནང་བཙན་འཛུལ་བྱས་པའི་རྐྱེན་གྱིས་ད་རེས་ཀྱི་དཀྱིལ་ཤར་ཡུལ་གྲུའི་ནང་དམག་འཁྲུག་དེ་འགོ་བཙུགས་སྐོར་དང་མི་གྲངས་ཉིས་བརྒྱ་ཙམ་ཧ་མ་སི་ཀིས་གཏའ་མར་འཛིན་བཟུང་བྱས་པའི་གནད་དོན་སོགས་ཀྱི་སྐོར་གླེང་སློང་གནང་རྒྱུའི་འཆར་གཞི་ཡོད་འདུག་ཨ་རིས་ཨིས་རལ་ལ་རྒྱབ་སྐྱོར་ཤུགས་ཆེ་བྱེད་ཀྱི་ཡོད་རུང་རྒྱ་ནག་གིས་ཨིས་རལ་དང་ཧ་མ་སི་གཉིས་ཀས་མེ་འཕེན་མཚམས་འཇོག་དགོས་པའི་འབོད་སྐུལ་བྱས་འདུག། ཨ་རིའི་སྲིད་འཛིན་ཇོ་བྷའི་ཌན་མཆོག་གིས་དང་པོ་ཧ་མ་སི་ཀིས་གཏའ་མར་འཛིན་བཟུང་བྱས་པའི་མི་དེ་དག་གློད་བཀྲོལ་གཏོང་དགོས་པ་དང་དེའི་རྗེས་སུ་མེ་འཕེན་མཚམས་འཇོག་སྐོར་སྐད་ཆ་ཤོད་རྒྱུ་ཡིན་ལུགས་རེས་གཟའ་ཟླ་བའི་ཉིན་གསུངས་འདུག། ཡང་རྒྱ་ནག་གཞུང་གིས་དཀྱིལ་ཤར་ཡུལ་གྲུའི་དམག་འཁྲུག་གསར་པ་དེའི་ཐོག་ལངས་ཕྱོགས་འཛིན་སྟངས་ལ་ངོ་རྒོལ་སྐྱོན་བརྗོད་བྱས་པའི་རྗེས་སུ་རེས་གཟའ་ཟླ་བའི་ཉིན་རང་གི་ལངས་ཕྱོགས་ལ་འགྱུར་བ་བཏང་འདུག། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡིས་རྒྱལ་ཁབ་ག་འདྲ་ཞིག་ཡིན་རུང་རང་ཉིད་སྲུང་སྐྱོབ་བྱ་རྒྱུའི་ཐོབ་ཐང་ཡོད་རེད། ཡིན་ནའི་རྒྱལ་སྤྱིའི་མི་ཆོས་རིང་ལུགས་ཀྱི་ཁྲིམས་གཞི་བརྩི་སྲུང་ཞུ་དགོས་པ་དང་ཞི་བའི་མི་མང་རྣམས་སྲུང་སྐྱོབ་བྱེད་དགོས་ལུགས་ཨིས་ར་ཨེལ་གྱི་ཕྱི་སྲིད་བློན་ཆེན་ཨེ་ལི་ཀོ་ཧན་ལ་བརྗོད་ཚུལ་རྒྱ་ནག་གཞུང་འབྲེལ་ཤིན་ཧྭ་གསར་ལས་ཁང་གིས་ལུང་འདྲེན་བྱས་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་གནད་དོན་གྱི་གླེང་མོལ་ཞེས་པའི་ལེ་ཚན་ནང། ལ་དྭགས་ཀྱི་སྟོག་དགོན་པའི་ཉེ་འཁྲིས་སུ་སྟོན་པ་བཅོམ་ལྡན་འདས་ཀྱི་སྐུ་བརྙན་མཐོ་ཚད་ཧྥིཊ་བདུན་ཅུ་དོན་གཅིག་ཅན་ཞིག་ཕྱི་ལོ་ཉིས་སྟོང་བཅུ་གཉིས་ནས་བཞེངས་གྲུབ་ཀྱིས་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོའི་སྤྱི་ཟླ་བརྒྱད་པའི་ཚེས་བརྒྱད་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུ་འབྱེད་རབ་གནས་མཛད་པ་དང་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བདུན་པའི་ཚེས་སུམ་ཅུ་སོ་གཅིག་ཉིན་སྟོག་དགོན་པར་ཆིབས་བསྒྱུར་བཀའ་དྲིན་ཆེ་གནང་མཛད་པ་དེའི་སྐོར་སེར་བྱེས་དགེ་སྐོས་ཟུར་པ་དང་རྒྱུད་སྨད་དགེ་སྐོས་ཟུར་པ། ལ་དྭགས་མངའ་རིས་ནང་ཆོས་རིགས་ལམ་སློབ་གཉེར་ཁང་གི་འགན་འཛིན་དགེ་བཤེས་ཚེ་དབང་རྡོ་རྗེ་ལགས་ཀྱི་ལྷན་དུ་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པ་ཞིག་བསྐྱར་དུ་སྙན་སྒྲོན་ཞུ་བ་ཡིན།
རྒྱལ་སྤྱིའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་འདི་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ང་ཚོའི་ལས་རིམ་འདིའི་ཐོག་ལ་ཡ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བདུན་པའི་ཚེས་སུམ་ཅུ་སོ་གཅིག་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དྭགས་སྟོག་དགོན་པའི་དེ་ལ་ཡ་ཆིབས་བསྒྱུར་གནང་བྱས་ནས་ཡ་གའི་སྟོན་པའི་སྐུ་བརྙན་གྱི་མདུན་ལ་ཡ་གསུང་ཆོས་གནང་བ་དང་དུ་བྱུང་ཡོད་རེད་དེ་དང་འབྲེལ་བྱས་དེ་རིང་ལ་དྭགས་སྟོག་དགོན་པའི་ལོ་རྒྱུས་རེད་ལྷག་པར་དུ་ལ་དྭགས་དང་བོད་ཀྱི།

ད་གཅིག་ཐང་ནས་དམག་སྒར་བསྡད་པ་ཡིན་ས་ཨ་ནི་གཅིག་པ་ཀི་སི་ཐན་རེད་འདི་ག་ནང་བཞིན་རྒྱ་མི་རེད་མང་པོ་གཅིག་གི་ཡ་མཉམ་དུ་ད་དམག་སྒར་བསྡད་པའི་གི་རིང་ལ་ཡ་ཨ་ནི་གཅིག་ག་ལོར་ད་དམག་དམག་འཐབ་ཡང་ཞེ་དྲག་ཤོར་སོང་སྐབས་དེ་དུས་ཨ་ནི་ད་གཅིག་མི་བསད་པ་ཡང་བྱུང་ཡོད་རེད་ཨ་ནི་ག་དུས་ཡིན་ན་དམག་སྒར་བསྡད་དུས་ད་དེ་ག་དུས་ན་སྡིག་སེམས་རྐྱང་རྐྱང་འགྲོ་གཅིག། ཅིག། འདི་འདྲའི་ཞིག་གང་ལ་བསྡད་དགོས་འདུག་བ། ངན་སེམས་རྐྱང་རྐྱང་བཅངས་ནས་བསྡད་བྱས་ཕལ་ཆེར་མི་ཚེ་ཕྱེད་ཀ་དེར་འགྲོ་སོང། ད་མ་འཆི་སྔོན་ནས་ཡང་ཅིག་ད་སྡིག་བཤགས་གི་ཚུལ་ལ་འོ་ད་སྡིག་སྦྱོང་བྱེད་ས་འདྲ་བོ་ཅིག་དང་རྟེན་གྱི་སྟོབས་བྱེད་ས་ཅིག་ཨ་ནེ་སྐུ་འདྲ་ཅིག་བཞེངས་ན་ག་འདྲ་ཡོད་འདུག་ཤོད་བྱས་ཁོ་ཚོ་ངའི་རྩར་སླེབས་རེད། ཨ་ནི་ད་ཁོ་རང་ཚོ་གི་བསམ་བློ་བཏང་བ་ཡིན་ན་ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་བཞེངས་ཡ་རེད་གུ་རུ་རིན་པོ་ཆེ་བཞེངས་ཡ་རེད་ཨ་ནི་རྗེ་བཙུན་སྒྲོལ་མ་བཞེངས་ཡ་རེད་དེ་ག་ནང་བཞིན་ཅིག་ཚེ་དཔག་མེད་དང་དེ་ག་ནང་བཞིན་ད་རྡོ་རྗེ་སེམས་དཔའ་ལ་སོགས་པ་ཅིག་བཞེངས་ཡ་གི་འཆར་གཞི་རེ་ཞིག་མང་པོ་ཞིག་བཀོད་ནས་ཚུར་སླེབས་པ་རེད་ཨ་ནི་ང་ཚོའི་གི་ད་གཙོ་བོ་གཙོ་བོ་ཨ་ནི་ང་རང་གི་འདི་ཡིན་ཨ་ནི་སྐུ་བརྙན་འདི་བཞེངས་པ་ཡིན་ན་ཨ་ནི་སྡིག་པའི་གི་སྟོབས་འདྲ་བོ་ཅིག་ག་ཚོར་ད་རྟེན་གི་སྟོབས་འདྲ་བོ་ཅིག་བཞེངས་པ་ཡིན་ན་ཨ་ནི་གཙོ་བོ་གཙོ་ཨ་ནེ་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི། ཨ་ནེ་ཅིག་སྐུ་བརྙན་ཅིག་བཞེངས་ཐུབ་ན་ཡག་པོ་མེད་འགྲོ། སྟོན་པ་སངས་རྒྱས་བཅོམ་ལྡན་འདས། འདི་ཡང་ནི་ང་རང་ཚོ་གི་རིས་སུ་མ་ཕྱེ་བའི་ཆོས་བརྒྱུད་ཡོངས་སུ་རྫོགས་པའི་གི་ཁས་ལེན་ཡ་རེད་ཐེག་པ་ཆེ་ཆུང་ཚང་མས་ཁས་ལེན་ཡ་རེད་དེ་མ་ཡིན་པའི་ཨ་ལེ་དང་པོ་ཡ། ཅིག་ཆོས་ལུགས། སངས་རྒྱས་པའི་ཆོས་ལུགས་ལ་མ་བརྟེན་མཁན་ཅིག་ཡང་འདི་ཨ་ནི་ཅིག་ནང་པ་སངས་རྒྱས་པའི་གིས་ཨ་ནི་ཅིག་སྟོན་པ་དེ་ལ་ནི་ཚང་མས་ཀྱི་གུས་ཞབས་བྱེད་ས་འདྲ་བོ་ཅིག་རེད་ཨ་ནི་སོ་སོ་ཡིན་ན་ཡང་ད་ལྟ་བསྡུ་མ་མཇལ་དཀའ་བ་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་མཇལ་ཡ་དེ་སྟོན་པ་འདི་གི་བསྟན་པ་དེ་མཇལ་བ་རེད་པ་སོང་ཙང་ཨ་ནི་ཅིག་སྟོན་པ་སངས་རྒྱས་བཅོམ་ལྡན་འདས་བཞེངས་ན་ཡག་ཤོས་ཡིན་གྱི་རེད་ལབ་བྱས་ཨ་ནི་ང་ཚོ་གིས་བསྡུ་མ་སྐད་ཆ་བྱུང་བྱུང་བ་ནང་བཞིན་ཨ་ནི་ཁོང་ཚོས་ཀྱི་འདི་ཡག་པོ་འདུག

ཨ་ནི་གཅིག་ད་མཐོ་ཚད་བྱས་པ་ཡིན་ན་བཞུགས་ཁྲི་ནས་ཡར་གཙུག་ཏོར་གྱི་བར་དུ་ཕིཊ་བདུན་ཅུ་དོན་གསུམ་ཏག་ཏག་ཡོད་པ་རེད། དེ་ཡིན་དུས་ད་དེ་འདི་བཞེངས་དགོས་པའི་རྒྱུ་མཚན་གཙོ་བོ་རེད་བ་དེ་ད་དམག་མི་ཚོས་ཀྱི་སྐུལ་མ་དང་ཁོ་ཚོས་ཀྱི་ད་ཅིག་ཡ། སྡིག་པ་བཤགས་སའི་གི་ཡ་ནི་རྟེན་གྱི་ཚུལ་ལ་ཡ་དེ་རྡོ་སུ་མ་ཅིག་བཞེངས་པ་རེད་པ་ད་དེ་ཚད་ཀྱི་མ་རེད། ཨ་ནེ་གཅིག་སྟོན་པ་རིན་པོ་ཆེ་བཞེངས་པས་མ་ཚད་པའི་ཨ་ནེ་ནང་ལོགས་ལ་ཡང་ལྡེབས་རིས་ལ་སོགས་པ་ཡང་ཆ་ཚང་བ་ཅིག་བཀོད་ནས་ད་ཅིག་ཁ་སང་རྒྱལ་བ་རིན་པོ་ཆེ་བསྐྱར་དུ་ཕེབས་ནས་འདི་ལ་ཡ་ཨ་ནེ་གསུང་ཆོས་གནང་ཡ་རེད་བཀའ་སློབ་དང་འདི་འདྲ་གནང་ནས་དཔེ་མི་སྲིད་པའི་ཡང་རྩ་ཆེ་རུ་ཞེ་དྲག་ཕེབས། དེ་མ་ཡིན་པའི་སྐུ་མདུན་ཕལ་ཆེར་ཨ་ནི་མ་གི། ཅིག་ང་ཚོས་ཀྱི་ཡང་ལས་བསྡོམས་ཀྱི་ཚུལ་ལ་ཡ་སྙན་སེང་ཆ་ཚང་ཞུ་ཡག་གི་གོ་སྐབས་བྱུང་ཡོད་རེད། དེ་མ་ཡིན་པའི་ཨ་ནི་རྒྱལ་བ་རིན་པོ་ཆེ་གིས་ལ་དྭགས་ལ་ལན་གཅིག་མ་རེད་ལན་གཉིས་གསུམ་ཅིག་ཡ། ཨ་ནི་ཅིག་ད་སྟོན་པའི་གི་སྐུ་བརྙན་རིན་པོ་ཆེ་དེ་མཇལ་དུས་ཨ་ནི་ཚོར་བ་གཞན་དང་ཨ་ནི་མི་འདྲ་བ་ཞིག་འདུག་གསུངས་བྱས་བཀའ་སློབ་ཡང་ཕེབས་ཡོད་རེད། ཨ་ནི་གཅིག་ད་ཆགས་ས་འདི་ཡ་ཆ་བཞག་པ་ཡིན་ན་ང་ཚོ་གི་ཏོག་ཡུལ་ལབ་ས་དེ་ལ་རེད་བ་ཏོག་ཡུལ་ཨ་ནི་མདུན་དེ་ལ་ཡ་གུར་ཕུག་དགོན་པ་ལབ་ནས་སྐྱབས་རྗེ་བ་ཀུ་ལ་རིན་པོ་ཆེའི་དགོན་པ་ཡོད་རེད་འདི་མདུན་ད་ག་རང་ལ་འདི་ཆགས་བསྡད་ཡོད་རེད་ཨ་ནི་འདི་ག་ནང་བཞིན་ཡ་ཏོག་ང་ཚོ་གི་ཏོག་གངས་རི་དེ་ཡང་དཔེ་མི་སྲིད་པའི་ཡ་ནི་གཅིག་ད་སྐད་གྲགས་ཆེན་མོ་རེད་ལ་དྭགས་ཀྱི་ད་རྒྱལ་རབས་དང་འདི་ཚོའི་ནང་ལ་ཡ་ཏོག་ཅུང་ཤེལ་དཀར་གྱི་མཆོད་རྟེན་ལབ་བྱས

ཏོག་ལབ་པ་དེ་ཅིག་དང་ནི་བཏབ་པའི་རྒྱལ་མཚན་གྱི་ཏོག་དང་མངོན་པར་བཏགས་པ་ལ་ནི་མཐོ་པོ་དེ་རེད་བ། འདི་ཡིན་དབང་གིས་ལུང་པ་འདི་ཚོའི་ནང་ལས་ཡང་ནི་ཅིག་ད་ལུང་པ་འདི་ཏོག་ཙ་མཐོ་ཡོད་རེད། འདི་ཡང་ནི་རི་ཚང་མའི་ནང་ནས་ཡང་ནི་ཏོག་གི་གངས་རི་དེ་མཐོ་ཤོས་རེད་བ་འདི་ཆ་ནས་ཀྱང་ཏོག་ལབ་ཡ་ཅིག་ཡོད་རེད། འདི་མ་ཡིན་པའི་ཡང་ནི་ཅིག་ལྟ། ཏོག་ལ་ཡ་ཏོག་ལ་ཡ་ནི་ང་ཚོ་གི་ཏོག། ཏོག་ལ་ནི་ཅིག་མཆོད་རྟེན་ཅིག་ཡོད་རེད་མཆོད་རྟེན་འདིའི་ནང་ལོགས་ལ་ཡང་ཨ་ནི་བསྐལ་པ་དང་པོའི་སྐབས་ལ་ཡ་ཆགས་པའི་ཨ་ནི་པའི་འང་གུ་ཡང་ན་ད་ལོ་རེ་ད་ཕུག་རོན་གྱི་ཨ་ནི་བཟོ་ལྟ་ཅན་གྱི་ཨ་ནི་འདི་ག་ཅིག་ནང་བཞིན་ཡོད་མཁན་གྱི་ཨ་ནི་འབྲུ་གཅིག་ཡོད་རེད་ལབ་དགོས་འདི་འབྲུ་འདི་ཨ་ནི་ཏོག་རིན་པོ་ཆེ་ལ་མཆོད་རྟེན་འདི་གི་གཟུངས་དུ་ཕུལ་ཏེ་ཡོད་རེད་འདི་ཡི་ཆ་ནས་ཨ་ནི་ད་ང་ཚོ་གི་ཨ་ནི་ཏོག་ལབ་ཀྱི་ཡོད་རེད་བ་ཨ་ནི་གཅིག་ད་འདི་ག་ནང་བཞིན་ཨ་ནི་རི་ཡི་བཀོད་པ་རེད་འདི་ག་ནང་བཞིན་ཡུལ་གྱི་བཀོད་པ་དེ་ཚོ་མང་ཆེ་ཨ་ནི་གཅིག་ད་ཕྱིས་སུ་ཨ་ནི་གཅིག་སློབ་དཔོན་རིན་པོ་ཆེ་གིས་ཨ་ནི་ལུང་བསྟན་ནང་བཞིན་གྱིས་བྱུང་ཡོད་པའི་ཨ་ནེ་ལོ་རྒྱུས་བཤད་ཀྱི་ཡོད་རེད། ལགས་སོ་ལགས་སོ། དེ། སློབ་དཔོན་རིན་པོ་ཆེས་ལུང་བསྟན་ནང་ལ་ག་རེ་གསལ་གྱི་ཡོད་རེད།
བྱས་ཙང་ད་ཅིག་གི་རི་གི་བཀོད་པ་འདི་འདྲས་འདི་འདྲས་ཆགས་ཀྱི་རེད་འདི་འདྲས་འདི་འདྲས་ཆགས་ཀྱི་རེད་གསུངས་བྱས་སྔོན་མ་ནས་ཀྱི་ད་ཅིག་ལུང་ལུང་བསྟན་འདི་འདྲས་ཡོད་རེད་ཨ་ནེ་ཅིག་ལུང་པའི་གི་བཀོད་པ་དང་དེ་ཚོ་ཨ་ནེ་རི་གི་བབས་འདི་ལ་ད་འདི་འདྲས་འདི་འདྲས་གནང་བ་རེད་ད་ཁོ་རང་ནང་ལོགས་ལ་ཡང་རི་གི་རི་གི་བབས་རེད་ལུང་པ་ཆགས་སྟངས་རེད་འདི་མང་པོ་ཤོད་ཀྱི་ཡོད་རེད་འདི་ཚོ་ཨ་ནེ་ལུང་བསྟན་ནང་བཞིན་གྱིས་ཡོད་རེད་གསུངས་ཀྱི་ཡོད་རེད།

ད་ང་ཚོའི་གི་ལ་དྭགས་ལ་སྤྱིར་བཏང་ནས་རྒྱལ་ཁང་མང་པོ་ཞིག་བཞུགས་ཡོད་རེད་བ་ད་རྒྱལ་ཁང་ཚང་མ་ལོས་གིས་ད་བེག་ཤུལ་མེད་འགྲོ་གྲབས་ཆགས་ཡོད་རེད་བ་ད་རྒྱལ་ཁང་མང་ཆེ་རྙིང་པ་འདི་ཚོ་ནི་བེག་ཁོ་རང་ད་ཁ་ཤས་ཁ་ཤས་ཞིག་ཚར་བ་རེད་ཨ་ནེ་རྒྱལ་ཁང་འདི་ཚོ་ལྷག་ཡོད་མ་རེད་ཨ་ནེ་རྒྱལ་སྲས་འདི་ཚོ་གི་ད་དཔེར་ན་ལ་དྭགས་ཀྱི་རྒྱལ་རྒྱུད་ད་རྒྱལ་སྲས་ཀྱི་རྒྱུད་པ་རྒྱལ་པོའི་གི་རྒྱུད་པ་དེ་ད་ལྟ་ཏོག་ལ་གནས་བསྡད་ཡོད་རེད་བ། ད་འདི་ཡང་ནི་ང་རང་ཚོ་གི་གསུང་སྲོལ་ལ་ཡང་ནི་ཅིག་ད། ཆོས་རྒྱལ་སྲོང་བཙན་སྒམ་པོ་ནས་བརྒྱུད་ཨ་ནི་ད་འདི་ག་ནང་བཞིན་གཅིག་འོད་སྲུང་ནས་བརྒྱུད་པའི་གི། ལ་དྭགས་ཀྱི་རྒྱལ་པོ་སྐྱིད་ལྡེ་ཉི་མ་མགོན་རེད་བ་ཉི་མ་མགོན་ནས་བརྒྱུད་པའི་ཨ་ནི་ག་རེ་ཞུ་དགོས་རེད་ད། ད་རྒྱལ་སྲས་དེ་ཚོ་བཞུགས་ས་གི་ད་དོན་རྒྱལ་ས་དངོས་གནས་དྲང་ནས་རྒྱལ་པོ་ཡོད་པ་རྒྱལ་མོ་ཡོད་པ་རྒྱལ་པོ་རྒྱལ་མོ་གི་སྲས་དང་སྲས་མོ་ཡོད་པ། ད་ལ་དྭགས་ཀྱི་རྒྱལ་རྒྱུད་ཆ་ཚང་བ་ཅིག་ཡོད་བསྡད་པ་འདི། ད་ལྟ་དེ་རྒྱལ་ཁང་འདི་ནང་ལ་བཞུགས་ཏེ་ཡོད་རེད་བ་ད་སྟོག་གི་མཁར་ལབ་ཅེས་དཔེ་མི་སྲིད་པའི་ཨ་ནི་སྐད་གྲགས་ཆེན་པོ་རེད་ཨ་ནི་འདི་ག་ནང་བཞིན་སྟོག་པ་ཡུལ་མི་འདི་ཚོས་ཆ་བཞག་པ་ཡིན་ན་རེད་ལ་དྭགས་ཀྱི་སྤྱི་ཡོངས་ནང་ལ་ཡང་སྟོག་རྒྱལ་པོ་ལ་ཡང་ཆེ་མཐོང་ཞེ་དྲག་ཡོད་རེད་ཨ་ནི་གཙོ་བོ་གཙོ་བོ་སྟོག་རྒྱལ་པོ་ལ་ཡང་དམིགས་བསལ་གྱིས་ད་སྔོན་མ་གི་དབང་ནང་བཞིན་ཅིག་ལུང་པ་དབང་བསྒྱུར་བྱེད་ཀྱི་ཡོད་པ་མ་རེད་དེ་ཨ་ནི་ལམ་དང་ལུགས་སྲོལ་གྱི་ཐོག་ནས་ཡང་ཅིག་རྒྱལ་པོ་སྐུ་མདུན་ལ་ཡང་ཨ་ནི་ཅིག། ག་ལོར་ད་གུས་ཞབས་རེད་ཨ་ནི་འདི་ག་ནང་བཞིན་རྒྱལ་པོ་སྐུ་མདུན་ལ་ཡ་བརྩེ་བ་རེད་ཨ་ནི་འདི་འདྲའི་ཞུ་ཡས་འདི་ཚོ་སྔར་རྒྱུན་ནང་བཞིན་ལྷག་བསྡད་པ་རེད་ལྷག་དོན་ཨ་ནི་སྟོག་ལུང་པ་རང་ལ་ཡ་ཨ་ནི་གཅིག་ད་སྔ་རབས་ཀྱི་ག་ད་སྔོན་མ་ནང་བཞིན་གྱི་ཨ་ནི་གཅིག་ད་ཆོས་རེད་རིག་གཞུང་རེད་འདི་ནང་ནས་གཙོ་བོ་གཙོ་བོ་ཨ་ནི་རིག་གཞུང་དང་འབྲེལ་བ་མང་པོ་ཞེ་པོ་ཅིག་ཨ་ནི་ཡོང་དུས་སྟོག་རྒྱལ་པོ་དེ་ལ་ཐུག་བསྡད་ཡོད་རེད་དཔེར་བཞག་ན་ང་ཚོའི་གི་ད་ཅིག

ཨ་ནེ་ཅིག་སྟོག་གི་རྒྱལ་མོ་དང་རྒྱལ་སྲས་དང་དེ་ཚོ་ཚང་མ་རྗེས་དྲན་གནང་བྱས་ཡོད་རེད་ད་གང་ཅི་ལ་དྭགས་ཀྱི་རྒྱལ་པོའི་གི་རྒྱུད་པ་དེ་ཐུག་ཡོང་དུས་ད་ལྟ་ད་སྟོག་གི་རྒྱལ་པོ་དེ་ལ་ཐུག་བསྡད་ཡོད་རེད་བ་འདི་འདི་ཆ་ནས་འདི་རེད་ད་འདི་ནང་ལ་གཙོ་བོ་གཙོ་བོ་དེ་རྒྱལ་ཁང་འདི་ནང་ལ་ད་སྤྱིར་བཏང་ནས་ད་ཅིག་ཆོས་རྒྱལ་ཚོ་ཡི་སྐབས་ནས་ཨ་ནེ་ཅིག་བོད་ནས་ཚུར་དར་དེ་བས་ད་ཅིག་ནང་རྟེན་མང་པོ་ཞེ་པོ་ཅིག་ཡོད་རེད་བ་ད་དཔེར་ན་ཅིག་གསུང་གི་རྟེན་ལ་ད་དཔེར་ན་བརྒྱ་སྟོང་པ་གསེར་ཡིག་ལ་བྲིས་པ་ལ་སོགས་པ། ཨ་ནི་སྐུ་གི་རྟེན་ལ་ད་དཔེར་དངུལ་གདུང་དང་གསེར་གདུང་ད་འདི་འདྲའི་ཡོད་རེད་བ། ཨ་ནི་དེ་མ་ཡིན་པའི། ཨ་ནི་ཅིག་ད་སྐུ་འདྲ་སྣ་ཚོགས་པ་ཅིག་ཡོད་རེད་དཔེར་ན་ད་རྗེ་བཙུན་མི་ལ་ང་འདྲ་མ་ཞུ་མཁན་ད་འདི་འདྲ་ཡོད་རེད། ད་འདི་ཚང་མའི་ནང་ནས་ཡང་རྩ་ཆེ་ཤོས་ཅིག་ག་རེ་བྱེད་དགོས་ལབ་ན་ད་ཅིག། སྟོག་རྒྱལ་པོའི་གི་འདི་རེད་བ་ཨ་ནི་ཐོར་ཅོག་འདི་རེད་ཐོར་ཅོག་ལབ་དུས་ད་དབུ་ཞྭ་འདི་རེད་བ་ད་དབུ་ཞྭ་འདི་རྩ་ཆེན་པོ་ཞེ་པོ་ཅིག་ཡིན་གསུང་གི་ཡོད་རེད་ད་ག་རེ་རེད་ལབ་ན་ང་ཚོ་ལ་ཡོད་ལ་ཡག་འདི་དབུ་ཞྭ་འདི་ཨ་ནི་ཆོས་རྒྱལ་སྲོང་བཙན་སྒམ་པོ་མཆོད་བཞག་པའི་དབུ་ཞྭ་རེད་ལབ་གི་ཡོད་རེད་ད་དཔེར་དབུ་ཞྭ་ཁོ་ན་ལ་རེད་ཆ་བཞག་ན་ད་དཔེར་ང་ཚོ་ལ་དྭགས་ཀྱི་དགའ་ཞྭ་ཡིན་ཅིག་ལབ་གི་འདུག་བ་ཨ་མི་ཊར་མ་སོང་ན་བཅོ་བརྒྱད་ཅིག་ཡོད་པའི་སྐད་ཆ་རེ་རིང་མོ་ཞེ་པོ་ཅིག་ཏྲབ་ཏྲབ་འགྲོ་བ་ཅིག་ད་དེང་གི་སང་འདི་རེད་འདི་བཙལ་པ་ཡིན་ན་ཕལ་ཆེར་རག་གི་མ་རེད་རོ་ཨ་ནི་འདི་འདྲ་ཅིག་རེད།

ཡོད་མཁན་ཡག་པོ་དེ་འདྲ་ཞིག་ཡིན་པ་ཡིན་ན་འདི་ནོར་བུ་འདི་ནང་ལ་སོ་སོ་སོ་སོ་གི་ཨ་ནེ་མཇལ་སྟངས་མི་འདྲ་བ་མང་པོ་བྱུང་ཡོད་རེད་སྔོན་མ་ཡིན་ན་འཕགས་པ་སྤྱན་རས་གཟིགས་མཇལ་གྱི་འདུག་ཟེར་བའི་འདྲ་བོ་དང་རྒྱལ་བ་རིན་པོ་ཆེ་མཇལ་གྱི་འདུག་ཞུ་ཡའི་འདྲ་བ་སོགས་པའི་ཨ་ནེ་འདི་མང་པོ་ཡོད་རེད། གཙོ་བོ་གཙོ་བོ་ད་སྨོན་ལམ་རྒྱབ་ས་ཞུ་ནས་མི་འདུག་ཨ་ནེ་ད་ཅིག་རྟེན་གྱི་ཨ་ནེ་ཅིག་འདི་འདྲའི་རྩ་ཆེན་པོ་ཞུ་ནས་མི་འདུག་ད་འདི་འདྲའི་ཨ་ནེ་དཔེ་མི་སྲིད་པ་མང་པོ་ཡོད་རེད་ཨ་ནེ་ཅིག་ཕྱིས་སུ་ལ་དྭགས་ཀྱི་བླ་མ་མང་པོ་ཞེ་པོ་ཅིག་གིས་འདི་ག་ལ་བར་ཐག་ཇི་འདྲའི་ཡང་རྩ་ཆེན་པོ་ཞུས་ཡོད་རེད་བ་ཨ་འདི་མ་ཡིན་པའི་ལ་ལ་ལ་ཅིག་ད་སྲུང་མ་དེ་འདྲས་ད་དཔེར་ན་བླ་མ་དྲུང་པ་རྡོ་རྗེ་མཉམ་དུ་ད་དཔའ་བོ་སྤུན་བདུན་ལ་སོགས་པ་མང་པོ་ཞིག་ཕེབས་པ་རེད་ང་ཚོའི་གི་སྲུང་མ་ཨོ་དེ་ཚོས་ཀྱི་ཡང་ནི་ཕོ་བྲང་ཞུས་ནས་མི་འདུག་འདི་ཚོ་ཚང་མ་ཨེ་ཡོད་བྱས་ཨོ་དེ་ཚོས་ཀྱི་གནས་ཡོད་དེ་བ་བྱས་འདི་འདྲས་ཡོད་རེད་ཨ་ནི་འདི་ག་ནང་བཞིན་ཅིག་ད་ཅིག་སྟོག་དགོན་པ་འདི་ལ་ད་གུར་ཕུག་དགོན་པ་ལབ་ཡོད་རེད་བ་གུར་ཕུག་དགོན་པ་ལབ་ནས་གཙོ་བོ་ཨ་ནི། བ་ཀུ་ལ་རིན་པོ་ཆེ་གི་ད་དགོན་པ་རེད། ད་གཙོ་བོ་དེ་ཕྱག་བཏབ་མཁན་དེ་བླ་མ་ལྷ་དབང་བློ་གྲོས་རེད་བ། དཔེ་ཐུབ་དགོན་པའི་གི་ཡན་ལག་རེད་དཔེ་ཐུབ་དགོན་པ་གི་ཡན་ལག་རེད་ཨ་ནི། དཔེ་ཐུབ་དགོན་པ་ལ་ཡན་ལག་ཏོག་དགོན་པ་བྱས་ས་བུ་དགོན་པ་བྱས་གསང་མཁར་དགོན་པ་བྱས་ཨ་ནི། ཡང་དཔེ་ཐུབ་རང་ལ་གྲྭ་ཚང་གཅིག་ཡོད་རེད་གྲྭ་ཚང་བཞི་ཡོད་རེད་བྱས་ཙང་ཏོག་དགོན་པ་དེ་གི་ཨ་ནི་ད། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་སྐུ་བརྙན་ཅིག་ཡོད་རེད། འདིའི་ནང་ལོགས་ལ་ཡང་ཨ་ནེ་ཏེ་བླ་མ་ལྷ་དབང་བློ་གྲོས་ཀྱིས་ག་རེ་ལབ་རེད་ད་ཅིག་ཕུལ་བའི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་ཀྱིས་ཕུལ་བའི་ག་རེ་ལབ་རེད་ད། ཤངས་ཁྲག་ལས་བསྒྲུབས་པའི་རྗེ་ཙོང་ཁ་པ་ཆེན་པོས་ཤངས་ཁྲག་ལས་བསྒྲུབས་པའི་ཨ་ནེ་ཚེ་དཔག་མེད་ཀྱི་ཨ་ནེ་སྐུ་དེ་འདྲའི་ཡང་ཏེ་བཞུགས་ཡོད་རེད་བ། ད་འདི་ལ་དྭགས་ལ་ཕྱི་ཐང་ནས་ད། པའི་གནས་དང་དཔེ་མི་སྲིད་པའི་རྩ་ཆེན་པོ་ལོ་བཞི་བརྒྱ་ལྔ་བརྒྱ་དང་སྟོང་ཕྲག་བརྒྱད་པའི་སྐུ་མཇལ་ཡོད་རེད་གསུང་མཇལ་ཡོད་རེད་འདི་ག་ནང་བཞིན་ཨ་ནི་ཅིག་གསུང་གི་རྟེན་ཨ་ནི་མཆོད་རྟེན་མང་པོ་ཞེ་ཅིག་མཇལ་ཡོད་རེད་བ་ཨ་འདི་ག་ནང་བཞིན་ལུང་པ་དེ་ཚོ་ལ་ད་དེང་སང་ཉམས་གསོ་བྱེད་རྒྱུ་ལྷག་བསྡད་ཡོད་རེད་མ་གཏོགས་དཔེར་ན་ང་ཚོ་གི།

དེ་འདྲས་ཀྱི་མཆོད་རྟེན་ཡོད་རེད་ཨ་ནི་དེ་གི་ནི་མཆོད་རྟེན་གྱི་སྐྱོ་པོ་དེ་ཚོ་ཧང་སང་ཡོད་རེད་ད་ཕྱིས་སུ་མི་སྐྱོ་པོ་ཆགས་ཡོང་དུས་བསྡད་ས་དེ་ཚོ་མེད་དུས་མཆོད་རྟེན་དེ་ནང་ལ་བསྡད་བྱས་ཨ་ནི་མེ་དང་ཨ་ནི་དུ་བ་དང་དེ་འདྲས་ཀྱི་ཨ་ནི་དཔེ་མཆོད་རྟེན་ཞིག་རལ་དུ་ཕྱིན་སྐྱོ་དེ་འདྲས་ཡོད་རེད་བ་གཞན་ད་དཔེ་མི་སྲིད་མཆོད་རྟེན་དེ་ཚོ་ནང་ལ་ཡག་ཆོས་རྒྱལ་ཚོའི་སྐབས་ལ་བཞེངས་བཞག་རྒྱུ་རེད་འདི་ག་ནང་བཞིན་ཨ་ནི་ཅོ་ལོ་ཙཱ་བའི་སྐབས་ལ་ཡང་བཞེངས་བཞག་པའི་ལྡེབས་རིས་ཡང་རྩ་ཆེན་པོ་ཞེ་དྲག་ཡོད་རེད་ད། འདི་ཚང་མ་ལོ་ཡང་མང་ཆེ་ད་འདི་ན་ལ་དྭགས་ལ་ད་ན་ཏོག་ལ་ཡ་འདི་ལ་ང་ཚོ་གི་ཆོས་འཁོར་ལབ་བྱས། ད་ཡང་མཆོད་རྟེན་རྩ་ཆེན་པོ་ཡོད་རེད་འདི་ཚོ་ཚང་མ་ལོ་ཡང་ལོ་ཙཱ་བ་རིན་ཆེན་བཟང་པོའི་སྐབས་ལ་ཡང་བཞེངས་པའི་ལོ་རྒྱུས་ཡོད་རེད་ག་རེ་རེད་ལབ་ན་ལོ་ཙཱ་བས་ཀྱི་ཨ་ནེ་གདན་ས་གཙོ་བོ་དེ་ཉར་མ་ལབ་ཡག་དེ་རེད་རོ་ཉར་མ་ལབ་ཡག་དེ་རེད་དེ་ཡིས་ཨ་ནེ་ང་ཚོ་ཡི་ལུང་པ་དེ་དང་ཐག་ཉེ་པོ་ཞེ་དྲག་རེད་བྱས་ཙང་ལོ་ཙཱ་བ་ཞབས་བཅགས་པའི་ཀྱི་ཨ་ནེ་ལོ་རྒྱུས་ཡང་ཞེ་དྲག་ཡོད་རེད་ད་དེ་དང་དེ་མཚུངས་ཀྱི་ཏོག་ཡུལ་ཁོ་རང་ལ་མཇལ་བཞག་པ་ཡིན་ན་ཉི་མ་གཅིག་ལ་མཇལ་བ་ཡིན་ན་མཇལ་ཚར་ཡ་མེད་སྐྱོ་དེ་འདྲའི་དཔེ་མི་སྲིད་པའི་གནས་ད་རྩ་ཆེན་པོ་ཡོད་རེད།

འདི་ག་ནང་བཞིན་ཡང་ནི་ཁོ་རང་ཚོའི་གི་སྲས་སྲས་མོ་ཡོད་རེད་འདི་ག་ནང་བཞིན་ད་རྨོ་མོ་ལགས་ཡོད་རེད་ཁ་སང་སྐུ་མདུན་མཉམ་དུ་མཇལ་ཁྲིད་ཞུ་མཁན་དེ་ཨ་མ་རྒྱལ་མོ་ལགས་གི་རེད་ང་ཚོའི་གི་ད་རྨོ་མོ་དེ་རེད་བ་ཨ་ནི་ཁོ་རང་ཚོའི་གི་ཡང་ནི་སྐུ་མཆེད་ཨོ་ད་རྒྱལ་པོ་ཁོ་རང་གི་སྐུ་མཆེད་འདི་ལ་ཡང་སྲིང་མོ་གཉིས་དང་ཨ་ནི་སྤུན་ཀྱག་གཅིག་བྱས། ཁོ་རང་ཚོ་བཞི་ཡོད་རེད་འདི་ག་ནང་བཞིན་ད་ཅིག་གི་སྲས་འདི་ཡོད་རེད་འདི་ག་ནང་བཞིན་ད་སྲས་མོ་བྱས་ཨ་ད་ཁོ་རང་ཚོ་ཕལ་ཆེར་ད་ག་ལོར་ད་ནང་མི་ན་མ་སོང་ན་ཨ་དྲུག་བདུན་བརྒྱད་བྱས་ཕལ་ཆེར་མེད་འགྲོ་ཕལ་ཆེར་ཡོད་རེད་འདི་འདྲ་ཡོད་རེད། ནོས་ནོས་ད་ཁོ་རང་ཚོ་རྒྱུན་དུ་ད་ལྟ་ལུང་པ་གཞན་པར་བསྡུར་བ་ཡིན་ན་རྒྱལ་རྒྱུད་ཚོ་ལ་དམིགས་བསལ་ཡང་གཅིག་ཆེ་མཐོང་ཙམ་མ་རེད་ད་ཐུགས་འགན་ཡང་དམིགས་བསལ་ཡོང་བསྡད་ཀྱི་འདུག་ག་ལགས་ད་ཁོང་རྣམ་ཚོའི་ཀྱི་རྒྱལ་རྒྱུད་ད་ལྟ་ཏོག་གི་རྒྱལ་རྒྱུད་ཚོས་ཀྱི་རྒྱུན་དུ་འདུག་བ་ཡང་ཏོག་གི་གཅིག་གནའ་བོའི་རིག་གཞུང་དང་དེ་འདྲའི་ཐོག་ལ་ཡང་ཐུགས་འགན་དེ་ག་བཞེས་གནང་གི་རེད་པས་ལགས། ལགས་རེད་ད་ཇི་ལྟར་ནས་ཁོང་ཚོ་ལ་ད་སྔ་མ་ནང་བཞིན་གྱི་དབང་ཆ་དང་ད་དེ་འདྲའི་ད་གའི་ཡོག་མ་རེད་ཡིན་ན་ཡང་ད་ཅིག་ད་སྟོག་གི་མི་མང་དང་འབྲེལ་བ་ཡག་ཐག་ཆོད་ཡོག་རེད་ཡུལ་པ་དང་འབྲེལ་བ་ཡག་ཐག་ཆོད་ཡོག་རེད་དེ་བྱས་ནས་ཁོང་ཚོའི་གི་འགན་གཙོ་བོ་དེ་ད་ཞིབ་ཅིག་ནང་བཤད་ཡ་ད་གའི་མི་འདུག་དེ་ཨ་ནི་འདི་རྙིང་པ་སྲུང་སྐྱོབ་བྱེད་དགོས་ཡ་དང། དེ་ག་ནང་བཞིན་གནའ་རབས་ཀྱི་གསུམ་ག་ལོ་རེ་ད་སྔ་མའི་སྐབས་ནས་ཨ་ནི་རྒྱུན་བཞག་པའི་གི་ཨ་ནི་རིག་གཞུང་འདི་ཚོ་གཅེས་སྐྱོང་བྱེད་དགོས་ཡ་དང་འདི་ཚོ་གི་ཨ་ནི་བཀའ་སློབ་དང་ལམ་སྟོན་དང་འདི་འདྲས་གནང་དགོས་ཡ་རེད་གཙོ་གཙོ་ད་འདི་རྒྱལ་པོ་ཡོད་པ་འདི་གི་ཙམ་གྱིས་ཀྱང་ཕན་ཐོགས་ག་རེ་ཡོང་གི་འདུག་ཞུས་པ་ཡིན་ན་ད་ལུང་པ་འདི་ལ་ཡ་ནི་སྔ་མའི་གི་རིག་གཞུང་ནས་འདི་ལ་ཁྱད་ཆེན་པོ་ཞེ་པོ་ཡོད་དོ་བ་རྒྱལ་པོ་སྐུ་མདུན་བཞུགས་ཡོད་དུས་ཡང་རྒྱལ་པོ་ལ་ད་བྱེད་སྒོ་མང་པོ་ཡོད་རེད་བ་ད་དཔེར་ན། ཆང་ས་རེ་རྒྱབ་ཀྱི་ཡོད་ན་རེད་ད་སྒོ་འབྱེད་རྟེན་འབྲེལ་གྱི་བཟོ་གི་ཡོད་ན་རེད་འོ་ད་ཅིག་ག་རེ་བྱས་ན་ཡང་ད་ཡང་རྒྱལ་པོ་དང་འབྲེལ་བ་ཆགས་རྒྱུ་གི་ལོ་རྒྱུས་དེ་ཚོ་ལྷག་བསྡད་ཡ་དང་རྒྱལ་པོ་རྒྱལ་པོ་དང་འབྲེལ་བ་ཆགས་རྒྱུ་དེ་ཚོ་ཆ་ཚང་ཞིག་ད་སྔ་མ་ནས་ག་ཚོད་ཡོད་ག་རེ་ཡོད་འདི་ཚང་མ་ཡོད་རེད་དཔེར་ན་ལ་དྭགས་ཀྱི་ལུང་པ་གཞན་དག་ཅིག་ལ་དཔེ་མཚོན་པ་ཡིན་ན་ཅིག། རེད་པ་ཡང་དེ་ག་ཙམ་གྱི་ད་སྔ་རབས་ཀྱི་ལོ་རྒྱུས་དེ་ཚོ་དང་འབྲེལ་བ་ཡོད་དགོས་ཀྱི་རིག་གཞུང་འདི་ཚོ་ཞེ་དྲག་ལྷག་ཡོད་མ་རེད་པ། ད་སྟོག་ལ་རྒྱལ་པོ་བཞུགས་ཡོད་དུས་འདི་ཡི་འབྲེལ་བ་འདི་ཚོ་ཆ་ཚང་ཡོད་རེད་པ། དཔེར་ན་ཅིག་ད་ཨ་ལས་དང་པོ་ང་ཚོ་གི་ཡང་ཅིག་གྲལ་འདྲ་ཅིག་བརྒྱབ་པ་ཡིན་ན་ནི་རྒྱལ་པོའི་གྲལ། བླ་མའི་གི་གྲལ། སྐུ་དྲག་གི་གྲལ། འོ་ད་དེ་ནས་གྲལ་ཁོ་རང་སོ་སོ་ཨ་ནི་གཡས་གྲལ་གཡོན་གྲལ་ལ་སོགས་པའི་གི་ཅིག་ཡོད་རེད་བ་ཨ་ནི་རྒྱལ་པོ་སྐུ་མདུན་ལ་ཨ་ནི་ཁྲི་རྒྱབ་སྟངས་དང་རྒྱལ་མོ་ལ་ཁྲི་རྒྱབ་སྟངས་དང་རྒྱལ་པོ་ལ་གསོལ་ཇ་ཕུལ་སྟངས་དང་རྒྱལ་མོ་ལ་གསོལ་ཇ་ཕུལ་སྟངས་དང་ཞལ་ལག་ཕུལ་སྟངས་དང་ཞལ་ལག་ཕུལ་བའི་སྐབས་ལ་བྱེད་སྒོ་དང་གསོལ་ཇ་ཕུལ་བའི་སྐབས་ལ་བྱེད་སྒོ་དང་གསོལ་ཇ་བཞེས་ཚར་ནས་བྱེད་སྒོ་ལ་སོགས་པའི་གི་སྔར་སྲོལ་གྱི་ད་དཔེ་མི་སྲིད་པའི་ཁྲིམས་ཡག་པོ་ཞེ་པོ་ཅིག་འདུག་བ་ད་འདི་གཅིག་དང་གཅིག་གིས་གུས་ཞབས་བྱས་རེད་འདི་མ་གཏོགས་བཙན་བཀའ་བཏང་རྒྱུ་གི་འདི་ནི་ཁྲིམས་འདི་ནི་རེད་མི་འདུག་བ། རྒྱལ་པོ་ལ་གུས་ཞབས་བྱས། རྒྱལ་པོ་ལ་གུས་ཞབས་བྱས་པ་ཙམ་གྱིས་ཡོད་མ་རེད་དེའི་རྗེས་ལ་ནི་ལུང་པའི་གི་འགོ་པ་ལ་གུས་ཞབས་བྱས། དེ་ནས་ཅིག་མི་སྣ་རྒན་པ་ལ་གུས་ཞབས་བྱས། དེ་ནས་གཞོན་པ་ལ་གུས་ཞབས་བྱས་འདི་ཚང་མ་དུ་སུ་མ་རྒྱལ་པོ་ལ། དྲག་ཤོག་དང་དེ་ནས་འབྲིང་དང་བྱས་འདུག་འདུག་འདུག་འདུག་བྱས་ནས་གུས་ཞབས་བྱས་ཡག་དང། གུས་བཀུར་བྱས་ཡག་དང་དེ་ག་ནང་བཞིན་ཅིག། ཅིག་ཡོད་རེད་བ་འདི་དང་དེ་མཚུངས་ཀྱི་འདི་ཕན་ཐོགས་ཞེ་པོ་ཅིག་ཡོད་རེད་བ་ད་འདི་ཚང་མ་ད་རྒྱལ་པོ་ཡོད་པ་ཡིན་ཙང་འདི་གི་ཨ་ནེ་ཅིག་སྔར་སྲོལ་གྱི་རིག་གཞུང་མ་བརླག་དང་འདི་འདྲ་ལས་ཡང་ཁྱད་ཆེན་པོ་ཞེ་པོ་ཡོད་རེད། ལགས་སོ་ལགས་སོ། ད་ལྟ། ལོ་རྒྱུས་ནང་ལོགས་ལ་སྟོག་ཟེར་འདི་ད་ལྟ་དུས་རབས་བཅོ་ལྔ་བཅུ་དྲུག་འདི་གོང་དུ་བ་ལ་དྭགས་རྒྱལ་པོ་ཡོད་པའི་སྐབས་དུ་བ་ལ་ཡང་སྟོག་འདི་ལ་དྭགས་ཀྱི་རྒྱལ་ས་འདྲ་པོ་ཅིག་ཆགས་ཀྱི་ཡོད་རེད་བ་ག་འདྲ་རེད་འདི་ཁྱབ་ཁོངས་ལ་ད་ལྟ། དགོན་པ་དཔེར་ན་སྟོག་དགོན་པ་ལ་སོགས་པ་དཔེ་ཐུབ་དགོན་པ་དང་དེ་སྐད་དུ་འབྲེལ་བ་ག་རེ་ག་རེ་ཡོད་རེད་དགོན་པ་ཡན་ལག་ཡང་ག་རེ་ག་རེ་ཡོད་རེད་ལོ། ལགས་སོ། ད་ཡིན་ན་དེ་དུས་རབས་འདི་ད་ད་པར་ཞོལ་མེད་ད་སྤྱིར་བཏང་ནས་ད་སྟོག་དེ་ཡང་ཅིག་ད་ལ་དྭགས་ཀྱི་ད་ཆོས་རྒྱལ་ཚོ་གི་མཐའ་མ་བཞུགས་ས་འདྲ་པོ་དེ་ཆགས་དེ་ཡོད་རེད་བ། ཆོས་རྒྱལ་ད་དཔེར་ན་ང་ཚོ་ཀྱི་སྐྱིད་ལྡེ་ཉི་མ་མགོན་ཆོས་རྒྱལ་དང་པོ་དེ་རེད་བ། ཨ་ནེ་འདི་ལྷ་ཆེན་དཔལ་གྱི་མགོན་དང་སྐྱིད་ལྡེ་ཉི་མ་མགོན་འདི་ཚོ་ད་ང་ཚོ་གི་གླང་དར་མ་ནས་བརྒྱུད་པའི་ཨ་ནེ་འོད་སྲུང་གི་བརྒྱུད་པ་རེད་བ་ད་དེ་ཚོ་མོ་འོད་སྲུང་གི་མངའ་རིས་ཀྱི་མངའ་རིས་ཀྱི་ཆོས་རྒྱལ་ཚོས་ཀྱི་བརྒྱུད་པ་ཕལ་ཆེར་དེ་བཞུགས་ས་དང་པོ་དུ་ཆགས་ཡོད་རེད་ད་ཁ་ད་དང་པོ་མ་བཞུགས་ད་མཐའ་མ་དེ་ཆགས་བསྡད་ཡོད་རེད་ད་ཕལ་ཆེར་འདི་སྟོངས་པ་ཡིན་ན་ཨ་ནེ་གཅིག་འོད་སྲུང་ནས་བརྒྱུད་པ་ཨོ་ད་ཅིག་ལ་དྭགས་ཀྱི་ཡ་ནི་ཅིག་མངའ་རིས་ཀྱི་ཡ་ནི་ཆོས་རྒྱལ་དེ་ཚོ་སྟོང་འགྲོ་གི་ཡ་ད་ད་བོད་ལ་ལྷག་བསྡད་ཡོད་ན་ཧ་གོ་མེད་གཞན་ལ་དྭགས་སྟོད་པ་ལ་དྭགས་སྟོད་རྒྱལ་པོའི་གི་རྒྱལ་རྒྱུད་དེ་སྟོང་པ་ཡིན་ན་མངའ་རིས་ཀྱི་ཆོས་རྒྱལ་གྱི་རྒྱལ་རྒྱུད་སྟོངས་ཚར་བ་རེད་ད་ཡིན་ན་ཡང་ད་ལྟ་ང་ཚོ་དེ་ལ་ག་རེ་ཡོད་ལབ་ན་ད་རྒྱལ་སྲས་ཡོད་དུས་མངའ་རིས་ཆོས་རྒྱལ་གྱི་རྒྱུད་པ་དེ་ཆ་ཚང་ཅིག་ཡོད་དེ་ཡོད་རེད་བ་མངའ་རིས་ཆོས་རྒྱལ་གྱི་རྒྱུད་པ་དེ་དཔེ་མི་སྲིད་པའི་རྩ་ཆེན་པོ་བརྩི་གི་ཡོད་རེད་དཔེར་ན། བསྟན་ལ་ཉེ་རྒྱུའི་སྐྱིད་ལྡེ་ཉི་མ་མགོན་ལྷ་ཡི་བླ་མ་གསུམ་ལ་གསོལ་བ་འདེབས་ལབ་ནས་མངའ་རིས་ཆོས་རྒྱལ་གྱི་བརྒྱུད་པ་དེ་སྨིན་གླིང་རྒྱལ་པོ་རེད་བ་སྨིན་གླིང་གི་རྒྱལ་པོ་རེད་དཔེ་མི་སྲིད་པའི་སྨན་ཡིན་གྱི་ཡང་ནི་རྒྱལ་པོ་སྨིན་སྨིན་གླིང་སྨིན་སྨན་པའི་གཞུང་ལ་མཁས་པའི་སྨན་པ་དཔེ་མི་སྲིད་པའི་སྐད་གྲགས་ཆེན་པོ་རེད་བ་འོ་འདི་ཚོའི་བརྒྱུད་པ་དེ་སྟོངས་འགྲོ་ཡག་རེད་ཡིན་ན་ཡང་ད་ད་ལྟའི་ཆ་ལ་རྒྱལ་སྲས་ཡོད་དུས་ད་ཅིག་རྒྱལ་སྲས་འཁྲུངས་པ་ཡིན་རྒྱལ་སྲས་འཁྲུངས་ས་སྐྱོན་པ་ཡིན་ན་ཡང་རྒྱལ་སྲས་འཁྲུངས་པ་ཡིན་ན་ད་འདུས་པའི་ལོ་བརྒྱ་ཕྲག་ག་ཚོད་ཅིག

ཨོ་དེ་གྲྭ་ཚང་བཞི་ཡོད་རེད་བ་ཨ་ནི་མ་དགོན་དེ་དཔེ་ཐུབ་དགའ་ལྡན་དར་རྒྱས་གླིང་ལབ་ཀྱི་རེད་བ། དེའི་གཙོ་བོ་གཙོ་བོ་དེ་སྔས་མ་ད་པའི་དགོན་པ་ཁོ་རང་དངོས་གནས་ཆགས་བྱས་ད་མི་ཚེ་ལོ་སྟོང་ཕྲག་ནང་ལོག་རེད། ལྷ་བླ་མ་ཡེ་ཤེས་འོད་དང་བྱང་ཆུབ་འོད་ནས་བརྒྱུད་པ་དེ་ཚོས་ཀྱི་ཕྱག་བཏབ་གནང་ཀྱོག་རེད་བ། ཕྱིས་སུ་ད་ཅིག་གི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ཕེབས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ཕེབས་ནས་ཨོ་ད་འདི་གི་ཡ་ནི་ཅིག་ད་དཔེར་ན་བསྟན་པ་ཕྱོགས་མཐར་སྤེལ་བའི་དར་ཆེན་དྲུག་ནང་ནས་བྱང་སེམས་ཤེས་རབ་སྟོད་ཤེས་རབ་བཟང་པོ་ད་ཁྲིག་རྩེ་དགོན་པ་ཕྱག་བཏབ་གནང་བ་རེད་བ་ཨ་ནེ་ཅིག་བླ་མ་གསང་ཕུ་བ་ལྷ་དབང་བློ་གྲོས་ཀྱིས་ཨ་ནེ་ཅིག་དཔེ་ཐུབ་དགོན་པ་ཕྱག་བཏབ་གནང་བ་རེད་བ་དཔེ་ཐུབ་དགོན་པའི་གི་ཡན་ལག་དེ་ལ་གྲྭ་ཚང་སྟོག་དང་དེ་ག་ནང་བཞིན་ཨ་ནེ་གསང་མཁར་དང་ཨ་ནེ་ས་བུ་དང་ཨ་ནེ་དཔེ་ཐུབ་རང་གི་གྲྭ་ཚང་བྱས་ནས་ད་ཕྱོགས་བཞི་དགོན་པ་ལབ་པའི་འདུག་སེ་ཅིག། ཡོད་རེད། ད་འདི་ནང་ནས་སོ་སོ་སོ་སོར་སྟོག་དེ་ཆ་བཞག་པ་ཡིན་ན་བླ་མ་ལྷ་བླ་མ་བློ་བླ་མ་བློ་བླ་མ་ལྷ་དབང་བློ་གྲོས་རང་གིས་ཕྱག་བཏབ་བཏབ་པ་རེད། འདི་ག་ནང་བཞིན་ཨ་ནི་དཔེ་ཐུབ་དགོན་པ་འདི་ཡང་བླ་མ་བློ་བློ་གྲོས་རང་གིས་ཕྱག་བཏབ་ཀྱོག་རེད། ཨ་ནི་ད་ས་བུ་དགོན་པ་འདི་ཨ་ནི་སྟོད་མཁན་པོ་ལབ་ནས་སྟོད་ག་ད་སྟོད་སྟོད་མཁན་པོ་ལབ་གི་འདུག་བ་མངའ་རིས་པའི་འདུག་སེ་ཅིག་མཁན་པོ་འདི་འདྲའི་སྐད་གྲགས་ཆེན་པོ་ཞིག་མེད་དོ་པེ་ཅིན་ཁོ་ན་ཚོ་འདི་འདྲ་ཞིག་ཕེབས་ནས་ཕྱག་བཏབ་ཀྱོག་རེད་ཨ་ནི། གསང་མཁར་དགོན་པ་འདི་ད་སྐྱབས་རྗེ་བ་ཀུ་ལ་རིན་པོ་ཆེ་ཨ་ནི་སྐུ་ཕྲེང། བཅོ་བརྒྱད་པ་ཡིན་པས་བཅོ་བརྒྱད་པ་ད་བཟང་ལ་བ་ཀུ་ལ་གིས་ཕྱག་བཏབ་ཀྱོག་གི་དགོན་པ་རེད་བ་ད་འདི་དཔེ་ཐུབ་དགོན་པ་འདི་དངོས་གནས་བྱས་ནས་གི་དགོན་པ་དཔེ་མི་སྲིད་པའི་རྩ་ཆེན་པོ་རེད་སྔས་མ་ཡིན་ན་ད་ལོ་ཙཱ་བའི་སྐབས་ལ་འདུག་སེ་ཅིག་ཕྱག་བཏབ་ཀྱོག་ཡིན་དུས་ཨ་ནི་བཀའ་གདམས་པའི་ཨ་ནི་རིང་ལུགས་འཛིན་པའི་དགོན་པ་དཔེ་མི་སྲིད་པའི་རྩ་ཆེན་པོ་གཅིག་དངོས་གནས་དེ་ནི་བཀའ་གདམས་པའི་ཡ་ནི་གཅིག་ད་དགེ་འདུན་པ་ཞུས་ནས་མི་འདུག་བཀའ་གདམས་པའི་རྣལ་འབྱོར་པ་ཞུས་ནས་མི་འདུག་བཀའ་གདམས་པའི་དགེ་བའི་བཤེས་གཉེན་བརྗོད་ནས་མི་འདུག་དེ་མང་པོ་ཞེ་པོ་ཅིག་ཕེབས་པ་རེད་བ། ཕྱིས་སུ་ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ཕེབས་ནས་ཨ་ནེ་གཅིག་ད་སྟོད་ཤེས་རབ་བཟང་པོས་ཀྱིས་དང་ཨ་ནེ་བླ་མ་ལྷ་དབང་བློ་གྲོས་ཀྱི་ཐུགས་རྗེ་བཀའ་དྲིན་ལ་བརྟེན་བྱས་ཨ་ནི་དགེ་འདུན་གྱི་སྡེ་ཚུགས་པ་གནང་བ་ཨ་དགེ་འདུན་གྱི་སྡེ་ཚུགས་རྗེས་ཨ་ནི་ད་ཅིག་གཞི་གསུམ་གྱི་ཆོ་ག་ལ་སོགས་པ་ད་ད་ལྟ་ཡང་ད་ཕལ་ཆེར་ལོ་དྲུག་བརྒྱ་བདུན་བརྒྱའི་རིང་ལ་ཡག་སྡོས་མ་བྱས་མ་ཉམས་གོང་འཕེལ་བྱེད་ཀྱི་ཡོད་རེད་ད་དཔེ་ཐུབ་དགོན་པ་དེ་ནང་ལ་གཙོ་བོ་གཙོ་བོ་ཨ་ནི་གཅིག་ད་དགེ་ལྡན་གྱི་དགོན་པ་རེད་དགེ་ལུགས་པའི་དགོན་པ་རེད་ཡིན་དུས་ད་ཉམས་ལེན་བཞེས་ན་ཡང་གཙོ་བོ་གཙོ་བོ་དེ་ད་གཞི་གསུམ་གྱི་ཆོ་ག་དེ་ཡོད་པ་བྱས་འདིའི་སྒང་ལ་ཡག་ཨ་ནི་ཡི་དམ་གསང་བདེ་འཇིགས་གསུམ་གྱི་ཐོག་ནས་ཨ་ནི་སྒྲུབ་མཆོད་འཚོགས་ཡག་ཡོད་རེད།

ད་སྔོན་མ་སྔོན་མ་ལ་ག་རེ་ཡིན་མིན་མི་ཤེས་དེ་ཕྱིས་སུ་ཡང་ནི་བཀྲ་ཤིས་ལྷུན་པོ་གི་སྔགས་པ་གྲྭ་ཚང་གི་ཨ་ནེ་ག་རེ་ཞུ་དགོས་རེད་ད་ཅིག་ཅིག་དར་པའི་ཨ་ནེ་ཅིག་གཞི་གསུམ་གྱི་ཆོ་ག་རེད་དེ་ག་ནང་བཞིན་ཨ་ནེ་ཅིག་གསང་བདེ་འཇིགས་གསུམ་གྱི་ཆོ་ག་དེ་ཚོ་ད་ལྟའི་ཆ་ལ་ཡང་མ་ཉམས་པ་ཅིག་ཡོད་རེད། ཨ་ནི་རྗེས་ལ་ཡག་ད་བོད་ལ་ཡག་འདིར་མ་དཔེ་ཐུབ་དགོན་པ་ནས་ག་རེ་ཟེར་དགོས་རེད་ད་གྲྭ་རྒྱུན་མང་པོ་ཞིག་ཕེབས་པ་རེད་ད་ལྔ་བཅུ་ང་དགུའི་སྔོན་ལ་ཡག་ཕེབས་བྱས་མང་ཆེ་ད་བཀྲ་ཤིས་ལྷུན་པོ་ལ་བཞུགས་ཨ་ནི་དེ་ས་ག་ལ་ཨ་ནི་ཅི་མི་ཉོ་ཅི་ཡོད་རེད་ད་དེ་བདེན་བཀྲ་ཤིས་ལྷུན་པོ་ལ་ཨ་ནི་ཅིག་ད་དར་བདེ་བ། ཅིག་དང། གསང་བདེ་འཇིགས་གསུམ་གྱི་ཆོ་ག་འདི་ཚོ་མང་ཆེ་བ་དེ་སྔགས་པ་གྲྭ་ཚང་རེད་བ་བཀྲ་ཤིས་ལྷུན་པོ་སྔགས་པ་གྲྭ་ཚང་གི་འདི་རེད་བ་ཨོ་འདི་ཡི་ཨ་ནི་ད་ཅིག་དཔེ་ཐུབ་དགོན་པ་ལ་ཡང་ད་དེ་རིང་ཁ་སང་ཨ་ནི་དཔེ་ཐུབ་དགོན་པའི་གི་ཅིག་ངག་རྒྱུན་ལ་ཡོད་དེ་བས་ཨ་ནི་ཅིག་དང། ཆོས་སྤྱོད་ཅིག་འདོན་གྱི་ཡོད་ན་རེད་ད་དེ་ག་ནང་བཞིན་བསྐང་གསོ་ཞིག་བཏང་གི་ཡོད་ན་རེད། དེ་ག་ནང་བཞིན་གསང་བདེ་འཇིགས་གསུམ་གྱི་རྡུལ་ཚོན་གྱི་དཀྱིལ་འཁོར་ཅིག་བླུག་གི་ཡོད་ན་རེད་འདི་ཚང་མ་ལོ་གཙོ་བོ་གཙོ་བོ་ད་བཀྲ་ཤིས་ལྷུན་པོ་གི་སྔགས་པ་གྲྭ་ཚང་གི་རྒྱུད་པ་འདྲ་དེ་རེད་བ། འདི་ཡིན་དུས་ཡ་ནི་ཕྱིས་སུ་ད་ཅིག་བཀྲ་ཤིས་ལྷུན་པོ་ལ་ཡ་ལ་དྭགས་ཀྱི་རྡོ་སི་མ་དཀའ་ཆེན་ང་རང་ཚོ་དཔེ་ཐུབ་དགོན་པའི་ཁུལ་གྱི་དཀའ་ཆེན་སྐད་གྲགས་ཆེན་པོ་དེ་ཚོ་མང་པོ་ཞིག་བྱུང་བ་རེད། ཨ་ནི་དེ་ནས་བཀྲ་ཤིས་ལྷུན་པོའི་མཁན་པོ་གནང་མཁན་འདི་འདྲ་བྱུང་ཡོད་རེད། དེ་ག་ནང་བཞིན་ཅིག་པཎ་ཆེན་བློ་བཟང་ཆོས་ཀྱི་རྒྱལ་མཚན་དང་པཎ་ཆེན་རིན་པོ་ཆེ་སྐབས་ཀྱི་སྐབས་ལ་ཡང་ཨ་ནེ་ཅིག། དཔེ་ཐུབ་སྔགས་ཆེན་བླ་མ་ཟེར་བ་པཎ་ཆེན་རིན་པོ་ཆེ་གི་ད་ག་རེ་ཞུ་དགོས་རེད་ད། སྐུ་ཚབ་བྱེད་མཁན་དེ་འདྲ་ཡང་བྱུང་ཡོད་རེད། ད་དེ་ཚོ་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ད་བཀྲ་ཤིས་ལྷུན་པོའི་གི་ཅིག་འདོན་ཁ་དེ་ལ། ཆོ་ག་ཕྱག་ལེན་ཅིག། ཧ་ལམ་མ་ཉམས་པ་འདྲ་ཅིག་ཡོད་ལབ་ན། ཧམ་པ་ཚ་པོ་ཆགས་ཀྱི་ཡོད་ཀྱི་རེད། ཡིན་ན་ཡང་ད་ཅིག་འདྲ་མཚུངས་ཅིག་ཡོད་ར་ད་བརྒྱ་ཆ་དགུ་བཅུ་ཐམ་པ་ད་འདོན་ཁ་དེ་རེད་ཨ་ནི་འདོན་རྟ་དབྱངས་རེད་འདི་ག་ནས་གཏོར་མ་དཀར་རྒྱན་རྒྱབ་ཚུལ་རེད་དེ་ག་ནང་བཞིན་འཆམ་རེད་འདི་ཚང་མ་ལོ་ཡག་བཀྲ་ཤིས་ལྷུན་པོ་གི་སྔགས་པ་གྲྭ་ཚང་དང་ཕལ་ཆེར་འདྲ་བོ་འདྲ་བོ་འདུག་སྨྲ་ཡོད་རེད་བ་འདི་འདྲ་བོ་ཅིག་འདི་དངོས་གནས་དྲང་གནས་དགོན་པ་ཕལ་ཆེར་ད་ལ་དྭགས་ཁུལ་ནས་དགེ་ལྡན་གྱི་དགོན་པའི་ནང་ལོག་ལ་ཡག་དཔེ་ཐུབ་དེ་ཡག་ག་གྲས་རེད་ཨ་ནི་གྲྭ་རྒྱུན་གྱི་ཆ་ལ་ཡང་ཡག་པོ་ཡོད་རེད་ཨ་ནི་དགེ་འདུན་ཆ་བཞག་བཞག་པ་ཡིན་ན་ད་ལྟའི་ཆ་ལ། ཕལ་ཆེར་དགེ་འདུན་དང་རྒན་གཞོན་ཚང་མ་ཐེ་བ་སློབ་གྲྭ་དང་ཚང་མ་ཐེ་བ་ཕལ་ཆེར་ཕལ་ཆེར་བརྒྱད་ཅུ་དགུ་བཅུ་ཟིག་ཡོད་དེ་ཡག་རེད་འདི་མ་ཡིན་པའི་ཡང་ནི་བཀྲ་ཤིས་ལྷུན་པོ་རེད་གདན་ས་གསུམ་ལ་གྲྭ་རྒྱུན་དང་མང་དག་ཅིག་ཡོད་རེད་བསྡོམས་ད་ཕལ་ཆེར་གྲྭ་པ་གསུམ་བརྒྱ་བཞི་བརྒྱ་ཟིག་ཡོད་རེད་ལབ་ན་གྲྭ་རྒྱུན་དང་བཅས་པ་ཚང་མ་བསྡོམས་ན་འདི་འདྲ་ཞིག་རེད་ཡིན་དུས་གཙོ་བོ་གཙོ་བོ་ཉམས་བཞེས་ནི་འདི་ལྟ།

ད་བོད་ཤོར་ནས་རེད་བ། ལགས་རེད། བོད་ཤོར་ནས། ད་བོད་ཤོར་ནས་ད་དར་རྒུད་ལབ་ན་ཡང་ད་དཔེར་ན་དར་ཡོད་མ་གཏོགས་བོད་ཤོར་ནས་རྒུད་ཡོད་མ་རེད་ད། བོད་ཤོར་ནས་ད་ག་རེ་རེད་ཤོར་བ་ཡིན་ན་ད་སྤྱིར་བཏང་ནས་བོད་ནས་ཚུར་ད་ཅིག་རྒྱ་བོར་མ་བྱེད། ཕན་ཡོད་རེད་འདི་ག་ནང་བཞིན་ཅིག་དཔེ་ཐུབ་དགོན་པ་ལ་ཆ་བཞག་པ་ཡིན་ན་དངོས་གནས་དྲང་གནས་ཀྱི་བོད་ནས་སྐྱབས་རྗེ་བ་ཀུ་ལ་རིན་པོ་ཆེ་འདི་ག་ནང་བཞིན་ཨ་ནི་ཁྲི་ཟུར་རིན་པོ་ཆེ་སྐུ་མདུན་རེད་ལྡན་མ་བློ་ཆོས་རིན་པོ་ཆེ་རེད་འདི་མ་ཡིན་པའི་ཨ་ནི་གཅིག་ད་དངོས་གནས་དྲང་གནས་བོད་ཀྱི་བླ་སྤྲུལ་མང་པོ་ཞེ་པོ་ཅིག་དཔེ་ཐུབ་དགོན་པ་ལ་ཕེབས་མྱོང་ཡོད་རེད་བཞུགས་མྱོང་ཡོད་རེད་ཨ་ནི་ཁོ་རང་ཚོ་གི་བཀའ་སློབ་ལམ་སྟོན་ལ་བརྟེན་ནས་ཨ་ནི་གཅིག་གཞི་གསུམ་གྱི་ཆོ་ག་རེད་གསང་བདེ་འཇིགས་གསུམ་གྱི་སྒྲུབ་མཆོད་རེད་འདི་ཚོ་ཡག་རུ་ཕྱིན་ཡོད་རེད་བ་ད་འདི་བར་འདི་ལ་ཡང་འདི་སྔོན་ལ་བོད་མ་ཤོར་སྔོན་ནས་སྤྱིར་བཏང་ནས་ད་ལ་དྭགས་ལ་འཚོ་བ་སྐྱོ་པོ་ཡོད་དུས་ཡང་གྲྭ་རྒྱུན་འདི་ཚོ་ཡང་ཉུང་རུ་ཕྱིན་འདི་ག་ནང་བཞིན་ཅིག་ད་ག་རེ་ཡིན་ནམ་སྤུས་ཀ་ཞེ་དྲག་མེད་དུས་ཡ་ཉམས་ཆག་ཕྱིན་ཡོད་རེད། བོད་ཤོར་ནས་ད་ཁོ་རྐྱེན་ངན་གྲོགས་འཆར་འདྲ་བོ་ཞིག་བྱས་རྗེས་བོད་ཀྱི་བླ་ཆེན་མང་པོ་ཞེ་པོ་ཅིག་ཡང་ལ་དྭགས་ལ་ཕེབས། ཨ་ནི་འདི་ག་ནང་བཞིན་དཔེ་ཐུབ་དགོན་པ་ལ་བཞུགས་ཨ་ནི་ཁོ་རང་ཚོ་གི་བཀའ་སློབ་ལམ་སྟོན་གྱི་འོག་ནས་ཡ་ཨ་ནི་དགོན་པ་དེ་དཔེ་མི་སྲིད་པའི་ཡག་པོ་ཆགས་ཡོད་རེད་བ། ཨ་འདི་ག་ནང་བཞིན་འདི་མ་ཚད་པའི་ཨ་ནི་གཅིག་ད་བོད་ཤོར་རྗེས་ལ་ཡ་དཔེ་ཐུབ་དགོན་པའི་གི་ད་གྲྭ་རྒྱུན་འདྲ་པོ་འདི་འདྲ་མང་པོ་ཞིག་ད་གདན་ས་སེར་འབྲས་དགེ་གསུམ་ཚང་མ་དང་རྒྱུད་གྲྭ་སྟོད་སྨད་འདི་ཚོ་ལ་ཕྱིན། འདི་གའི་རིགས་ཀྱི་ཆོ་ག་ཕྱག་ལེན་ཅིག་སྦྱངས་ཨ་ནི་དཔེ་ཆ་དང་མཁན་པོ་སློབ་དཔོན་བྱེད་མཁན་ཡང་བྱུང་ཡོད་རེད་བླ་སྤྲུལ་དགེ་བཤེས་འདི་འདྲ་ཡ་ཕལ་ཆེར་བོད་ཤོར་བའི་རྗེས་ལ་ད་ཡང་དཔེ་ཐུབ་དགོན་པ་རེད་ད་ལ་དྭགས་སྤྱི་ཡོངས་ལ་ཡ་ད་བོད་ཤོར་ནས་ད་སངས་རྒྱས་ཀྱི་བསྟན་པ་སྤྱིའི་ཐོག་ལ་ཡིན་ན་ལ་དྭགས་ལ་ཞེ་པོ་ཅིག་ཕན་ཡོད་རེད་བ། ག་རེ་རེད་ལབ་པ་ཡིན་ན་སྔོན་མ་བོད་མ་ཤོར་སྔོན་ནས་ད་དུས་མ་གྲྭ་རྒྱུན་འདྲ་ཞིག་ཕེབས་ཐུབ་ན་མ་གཏོགས་ཨ་ནི་གཅིག་ད་མི་མང་སྤྱིའི་སློབ་སྦྱོང་བྱེད་གར་ཕར་ཕེབས་ཐུབ་ཀྱི་ཡོད་མ་རེད་བ་ད་དེ་རིང་ཁ་སང་ཆ་བཞག་པ་ཡིན་ན་བོད་ཀྱི་བླ་སྤྲུལ་དགེ་བཤེས་མང་པོ་ཞེ་པོ་ཅིག་ལ་དྭགས་ལ་ཕེབས་ཡོད་རེད་འདི་ག་ནང་བཞིན་ཅིག་ལ་དྭགས་ཀྱི་མི་མང་རེད་འདི་ག་ནང་བཞིན་ཅིག་སློབ་ཕྲུག་ཚོ་བསྡད་ས་ཁག་ལ་རེད་འདི་ག་ནང་བཞིན་མ་གིར་ཕེབས་བསྡད་པའི་བླ་སྤྲུལ་དགེ་བཤེས་རྩར་ཡང་གསན་བསམ་ཞུ་ཡས་རེད་བཀའ་སློབ་ཞུ་ཡ་རེད་ཕྱག་དཔེ་ཁྲིད་ཡ་རེད་འདི་ཚོའི་ཐོག་ནས་ད་ཕན་ཐོགས་ཞེ་པོ་བྱུང་ཡོད་རེད་བ་ད་དེ་ད་རྐྱེན་ངན་གྲོགས་འཆར་འདྲ་པོ་ཅིག་དངོས་གནས་དྲང་གནས་ལ་དྭགས་ལ་བྱུང་ཡོད་རེད་དེ་ནང་ནས་ཀྱང་ནི་རྒྱལ་བ་རིན་པོ་ཆེས་ལ་དྭགས་ལ་ཡང་ནས་ཡང་དུ་ཆིབས་བསྒྱུར་བསྐྱངས་བསྐྱངས་པ་ཙམ་གྱིས་མ་ཚད་པས་ད་གསུང་ཆོས་དཔེར་མ་མཐའ་ན་ཉིན་མ་གསུམ་ཡོད་པ་འདྲ་པོ་ཅིག་རེད་འདིའི་སྐབས་ལ་ཡང་ནི་བཀའ་སློབ་ལམ་སྟོན་གཞིར་བཟུང་གི་ཐོག་ནས་ད་ལ་དྭགས་ཀྱི་མཁས་དབང་ཚོ་རེད་མཁན་པོ་རེད་དགེ་བཤེས་རེད་བླ་སྤྲུལ་རེད་དེ་དག་ཚོས་ཡང་ནི་རྒྱལ་བ་རིན་པོ་ཆེའི་དགོངས་པ་ནང་བཞིན་ཅིག་ཤུགས་ཅིག་རྒྱབ་ཨ་ནི་མི་མང་ནང་ལ་ཡག་ད་ཅིག་ནང་ཆོས་ངོ་སྤྲོད་རེད་ཨ་འདི་ག་ནང་བཞིན་ཅིག་ད་བསམ་བློ་འཁྱེར་ཕྱོགས་རེད་ད་དེ་རིང་ཁ་སང་ཆ་བཞག་པ་ཡིན་ན་ནི་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་བྱེད་སྟངས་རེད། ཨ་ནེ་ད་ཅིག་སྤྱོད་ལམ་གྱི་ཐོག་ལ་རེད་གང་གི་ཐོག་ལ་ཡང་ང་ཚོ་ལ་ཁེ་བཟང་མ་གཏོགས་གྱོང་རག་ཡོད་མ་རེད་འདི་དཔེ་མི་སྲིད་པའི་ད་རྒུད་པ་དང་དར་བ་གཉིས་བྱས་པ་ཡིན་ན་ཨ་ནེ་དར་ཡོད་རེད་གལ་སྲིད་བོད་རང་བཙན་འདྲ་ཅིག་བསྡད་ཡོད་པ་ཡིན་ན་ཡང་ཨ་ནེ་ཅིག་ལ་དྭགས་ཀྱི་མི་མང་མང་པོ་ཞིག་ད་ལྟ་དེ་རིང་ཁ་སང་འགྲོ་ཐུབ་ཀྱི་ཐུག་ད་ཧོར་བ་རེད་མ་གཏོགས་གཉིས་མ་ནས་ད་ཕལ་ཆེར་འགྲོ་ཐུབ་ཀྱི་མ་རེད་བ་ད་འདི་འདྲའི་གི་ཨ་ནེ་སློབ་སྦྱོང་བྱེད་ཡས་ཀྱི་གོ་སྐབས་དེ་ཕལ་ཆེར་རག་ཡོད་མ་རེད་བསམ་གྱི་འདུག། ཨ་ནེ་གཅིག་ད་གལ་སྲིད་བོད་རང་བཙན་ཡོད་བསྡད་པ་ཡིན་ན་རྒྱལ་བ་རིན་པོ་ཆེ་ཡང་ཕལ་ཆེར་གཅིག་ལ་དྭགས་ལ་དེ་འདྲ་མང་པོ་གཅིག་ཕེབས་ཐུབ་ཐུབ་པ་མ་རེད་པ་སོང་ཙང་ཨ་ནེ་དེ་འདྲ་ཡི་ཆ་ནས་བོད་རང་བཙན་ཤོར་ནས་ལ་དྭགས་ལ་ད་ཕན་ཐོགས་ཡོད་རེད་མ་གཏོགས་ད་གྱོང་ཡོད་མ་རེད་ཡིན་ན་ཡང་ད་གཅིག་སེམས་པ་སྐྱོ་བོ་ད་རེད་བ་ད་བོད་ཤོར་ནས་བསྟན་པ་སྤྱི་བྱིངས་ལ་ཡང་ད་རྙོག་ཁྲ་ཞེ་པོ་ཅིག་དང་དཀའ་ངལ་ཞེ་པོ་ཅིག་འཕྲད་པ་རེད་བ་འོ་ད་འདི་འདྲ་བ་ཅིག་རེད་ལ།

ད་དཔེར་ན་རྩོད་པ་བཙུགས་རེད་བ་མཚན་ཉིད་ཀྱི་བཤད་གྲྭ་བཙུགས། དགེ་བཤེས་བཏང་ཐུབ་ཡས་ཀྱི་ཕལ་ཆེར་གནས་བབ་དེ་ཁག་པོ་རེད་བ། དེ་ཁག་པོ་ཞེ་དྲག་ཡོད་རེད་ག་རེད་ལབ་ན་གཅིག་ད་དཔེར་ན་གཞུང་ཆེན་གྱི་སློབ་སྦྱོང་བྱེད་ཀྱི་དུས་ཚོད་དེ་རིང་མོ་ཞེ་པོ་ཅིག་རེད་བ་ཨ་ནི་མ་གིའི་མཐུན་རྐྱེན་སྦྱར་ཡ་ལ་དྭགས་རང་གི་དགོན་པ་ཅིག་ལ་ཁག་པོ་ཡོད་རེད་ལ་དྭགས་རང་ལ་བཙུགས་ཀྱི་ཡིན་ལབ་ན་ཁག་པོ་ཞེ་དྲག་ཡོད་རེད། ཐབས་ཤེས་བྱས་པ་རེད་དེ་ཁག་པོ་ཞེ་དྲག། ཡིན་ན་ཡང་ད་གདན་ས་ཁག་ལ་བཏང་ཡོང་དུས་ད་གདན་སའི་ནང་ལ་ད་གཙོ་གཙོ་གཞུང་ཆེན་སློབ་སྦྱོང་བྱེད་ཡ་ཡོད་དུས་ད་རང་བཞིན་གྱིས་ད་འདི་ན་ལ་མཁན་པོ་ཐོན་ཡ་ཨ་ནེ་གཅིག་དེ་ག་ནང་བཞིན་གཅིག་དགེ་བཤེས་ཐོན་ཡ་ལ་སོགས་པ་རང་བཞིན་གྱིས་ཐོན་ཡོང་གི་ཡོད་ར་བ་ནི་ལ་དྭགས་གདན་ས་གདན་ས་ཆ་བཞག་པ་ཡིན་ན་ལ་དྭགས་ཀྱི་གྲྭ་རྒྱུན་ཉུང་ཉུང་མ་ར་བ་ད་ཕལ་ཆེར་ཕལ་ཆེར་སྟོང་ཕྲག་ནང་ལ་ཡོད་རེད་ལབ་འགྲིག་གི་རེད་ཕལ་ཆེར་འདི་རེད་ཨ་ནེ་གདན་ས་དགེ་ལྡན་གྱི་དགོན་པ་གཅིག་པོ་མ་ར་བ་ད་ང་ཚོ་རིས་སུ་མ་ཆད་པའི་རོ། རྙིང་མ། བཀའ་བརྒྱུད་ས་སྐྱ་ལ་སོགས་པའི་གི་གདན་ས་ཁག་ལ་ཡང་ལ་དྭགས་ཀྱི་གྲྭ་རྒྱུན་དེ་ཚོ་ཕར་བཏང་བྱས་ཨ་ནེ་ད་སོ་སོ་གི་སློབ་སྦྱོང་དེ་ཚོ་བྱས་ཨ་ནེ་ཕྱིས་སུ་ཡང་སོ་སོའི་ལུང་པ་ལ་ཕེབས་ཏེ་རིས་སུ་མ་ཆད་པའི་སངས་རྒྱས་ཀྱི་བསྟན་པ་ལ་ཡང་ཕན་ཐོག་དུ་བྱས་ཏེ་རོ། ད་ལྟའི་ཆ་ལ་ད་ང་ཚོ་གི་དགེ་ལུགས་གཅིག་པུ་མ་རེད་ད་ས་དགེ་བཀའ་རྙིང་ཚང་མ་ལ་ཡང་གདན་ས་ཁག་དེ་དང་འབྲེལ་བ་ཡག་པོ་ཞེ་པོ་ཅིག་ཡོད་རོ། གདན་ས་ཁག་དང་འབྲེལ་བ་ཡག་པོ་ཡོད་རེད་ད་ལྟའི་ཆ་ལ་ལ་དྭགས་ཀྱི་གྲྭ་རྒྱུན་འདི་ཚོ་ཡག་པོ་རེད་རོ་ཨ་གདན་ས་ལ་ཞེ་པོ་ཅིག་རྡོག་རྫོགས་རོ་ཨ་འདི་འདི་ནང་ཡོད་མ་རེད་གདན་ས་ཀྱི་ཁྲིམས་འཁྱེར་ཨ་ནི་དེ་ག་ནང་བཞིན་སྒྲིག་ལམ་འདི་ཚོ་དཔེ་གཅིག་གྱུར་བྱས་ནས་འཁྱེར་ནས་ཨ་ནི་སློབ་སྦྱོང་བྱས་ཨ་ནི་ད་གདན་ས་ངོས་ནས་ཆ་བཞག་པ་ཡིན་ན་དངོས་གནས་དྲང་གནས་ཀྱི་དཔེ་མི་སྲིད་པའི་ཐོབ་ཐང་དེ་ཚོ་ཆ་ཚང་གནང་ཡོད་རེད་དཔེར་ན་ལ་དྭགས་འདྲ་བོ་ཆ་བཞག་ན་ལ་དྭགས་ཀྱི་མཁན་པོ་བྱེད་ཆོག་གི་རེད་ལ་དྭགས་ཀྱི་དགའ་ལྡན་ཁྲི་པ་བྱེད་ཆོག་གི་ཡོད་རེད་ཨོ་ད་ལ་དྭགས་ཀྱི་དགེ་བསྐོས་བྱེད་ཆོག་ང་རང་ཆ་བཞག་པ་ཡིན་ན་སེར་བྱེས་དགེ་བསྐོས་ཟུར་པ་ཅིག་རེད་ཧཧཧ་བྱས་ཙང་འདི་ཐོབ་ཐང་ཕྱོགས་གཉིས་ཆ་ནས་ཡོད་རེད་ང་ཚོ་དཔེར་ན་ལ་དྭགས་ལ་ཆ་བཞག་པ་ཡིན་ན་གདན་ས་ཚོ་རེད། ཨ་ནི་བཤད་གྲྭ་ཁག་ཆོས་བརྒྱུད་ཁག་གི་བཤད་གྲྭ་དེ་ཚོ་དང་འབྲེལ་བ་དཔེ་མི་སྲིད་པའི་ཡག་པོ་ཡོད་རེད་མི་དམངས་ཚོ་ཡིན་ན་ཡང་དཔེ་གདན་ས་ཁག་དང་བཤད་གྲྭ་ཁག་དང་ལ་རེ་བ་ཞེ་པོ་བྱེད་ཀྱི་ཡོད་རེད་ག་རེ་རེད་ལབ་པ་ཡིན་ན་འདིས་དངོས་གནས་དྲང་གནས་གདན་ས་ཁག་དང་བཤད་གྲྭ་ཁག་འདི་ནས་ད་དངོས་གནས་དྲང་གནས་ཆོས་ཀྱི་གནས་ཚད་ཆ་ཚང་མ་ཅིག་ཤེས་པའི་ཨ་ནི་བླ་སྤྲུལ་དགེ་བཤེས་ཐོན་ཡོད་རེད་བ་འདིའི་ཆ་ནས་ང་ཚོ་གི་རེ་བ་ཅིག་ཡོད་རེད་ད་ང་ཚོ་ལ་དྭགས་རང་ལ་རྗེས་མ་གྲྭ་པ་བཟོ་མཁན་ཉུང་རུ་འགྲོ་གི་ཡོད་རེད་ལ་དྭགས་རང་གི་དགོན་པ་ནང་ལ་གྲྭ་རྒྱུན་ཉུང་ཉུང་ཡོད་རེད་ཡིན་ན་ཡང། ལ་དྭགས་དགོན་པ་ལས་ཨ་ནི། དགོན་པ་སོ་སོའི་གི་ཨ་ནི་གྲྭ་རྒྱུན་དེ་གདན་ས་ཁག་ལ་མང་བ་བཏང་ཡོད་རེད་ལ་དྭགས་རང་གི་དགོན་པ་ལ་གྲྭ་རྒྱུན་བཅུ་བཅོ་ལྔ་ཙམ་མ་གཏོགས་མེད་ན་འདི་ཡན་ལག་གི་ཨ་ནི་གཅིག་གི་གྲྭ་རྒྱུན་ཅིག་ཡོད་རེད་པ་དཔེར་ན་གདན་ས་ཁག་ལ་བདུན་ཅུ་བརྒྱད་ཅུ་ཡོད་རྒྱུ

དེ་རིང་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་གཉིས་ཉིན་བཞུགས་སྒར་རྡ་རམ་ས་ལའི་ཉེ་འཁྲིས་སུ་ཆགས་པའི་དབྱུག་རྩེད་སྤོ་ལོའི་ཐང་ཆེན་དུ་རྒྱ་གར་དང་ནིའུ་ཙི་ལན་རྒྱལ་ཡོངས་དབྱུག་རྩེད་སྤོ་ལོའི་རུ་ཁག་དབར་རྩེད་འགྲན་ཆེད་ཕེབས་པའི་ནིའུ་ཙི་ལན་ཌིའི་དབྱུག་རྩེད་སྤོ་ལོའི་རྩེད་འགྲན་གྱི་རུ་དཔོན Kane Williamson ལགས་གཙོས་པའི་རྩེད་འགྲན་པ་དང་རྩེད་འགྲན་པའི་ནང་མི་ཁག་ཅིག་ལ་མཇལ་ཁ་བསྩལ་གནང་མཛད་འདུག། ཡང། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་རིའི་གྲོང་ཁྱེར་ནིའུ་ཡོག་དང་མངའ་སྡེ་ཁི་ནེ་ཏི་ཀཱད་ཀྱི་རྒྱལ་སའི་ནང་གི་མཛད་རིམ་ཁག་ལེགས་གྲུབ་ཟིན་པའི་རྗེས་སུ་ཁ་སང། གཟའ་ཟླ་བའི་ཉིན་མངའ་སྡེ་མེ་ས་ཆུ་སི་ཏི་གྲོང་ཁྱེར་ཨེམ་ཧར་སི་ནང་ཆེད་ཕེབས་ཀྱིས་གྲོང་ཁྱེར་དེའི་ནང་གི་བོད་རིགས་སྤྱི་མཐུན་ཚོགས་པ་དང། བྱང་ཨ་རིའི་སྤྱི་འཐུས་དོན་གྲུབ་ཚེ་རིང་ལགས་ཀྱིས་གོ་སྒྲིག་ཞུས་པ་ལྟར University of Massachusetts ཞེས་པའི་གཙུག་ལག་སློབ་གྲྭ་ཆེན་མོའི་སློབ་ཕྲུག་རྣམས་ལ་བཀའ་སློབ་གནང་བ་དང་དེ་ནས་ཕྱི་དྲོ། བོད་རིགས་སྤྱི་མཐུན་ཚོགས་པའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ། ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་ནས། ལོ་བཅུ་དྲུག་འཁོར་བའི་དུས་ཆེན་སྲུང་བརྩིའི་མཛད་སྒོའི་ཐོག་ཆེད་ཕེབས་གནང་སྟེ། ས་གནས་བོད་མི་རྣམས་ལ་བཀའ་སློབ་གསུང་བཤད་སོགས་གནང་འདུག། འདིའི་སྐོར་ཁ་སང་ཕྱི་དྲོ་བྱང་ཨ་རིའི་སྐུ་ཚབ་དོན་གཅོད་རྣམ་རྒྱལ་མཆོག་གྲུབ་ལགས་ལ

ཡང་ཁ་སང་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་གསུམ་ཉིན་རྡ་སྟེང་བོད་ཕྲུག་ཁྱིམ་སྡེ་དབུ་བརྙེས་ནས་ལོ་དྲུག་ཅུ་རེ་གསུམ་འཁོར་བའི་དུས་ཆེན་སྲུང་བརྩིའི་མཛད་སྒོའི་ཐོག་ཆེད་ཕེབས་གནང་བའི་སྐུ་མགྲོན་གཙོ་བོ་སྐྱབས་རྗེ་ཀུན་བདེ་གླིང་རྟ་ཚག་རིན་པོ་ཆེ་མཆོག་དང་དམིགས་བསལ་སྐུ་མགྲོན། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཚབ་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་བཅས་ཀྱིས་གལ་ཆེའི་བཀའ་སློབ་གསུང་བཤད་གནང་འདུག། དེ་ཡང་སྐུ་མགྲོན་གཙོ་བོ་སྐྱབས་རྗེ་ཀུན་བདེ་གླིང་རྟ་ཚག་རིན་པོ་ཆེ་མཆོག་གིས་གཙོ་བོ་བོད་མི་རྣམས་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་བྱེད་དགོས་པ་གལ་ཆེ་ཡིན་སྐོར་བཀའ་གནང་དོན། གལ་ཆེ་ཤོས་གཅིག་དེ་ང་རང་ཚོ་གི་བོད་རིགས་བཤད་སྲོལ་ལ་ཡོད་པ་ནང་བཞིན་གྱི་ནང་དགྲ་མ་ཞི་ན་ཕྱི་དོན་མི་འགྲུབ་ཞེས་བཤད་སྲོལ་ཡོད་པ་ནང་བཞིན་གྱི་ངའི་དང་པོ་དེ་ལ་སོ་སོའི་ནང་ལོགས་ནས་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་དགོས་ཡ་འདི་ཞེ་པོ་ཅིག་གལ་ཆེན་པོ་རེད་བསམ་གྱི་ཡོད་དེ་ཡིན་དུས་ང་ཚོ་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་གྱི་ཐོག་ནས་གང་ལྟར་རྒྱལ་བ་རིན་པོ་ཆེ་ཐུགས་དགྱེས་པའི་མཆོད་སྤྲིན་གྱི་ཐོག་ནས་རྒྱལ་བ་རིན་པོ་ཆེ་སྐུ་ཚེ་ཧྲིལ་པོའི་ཐོག་ནས་འཛམ་གླིང་སྐྱེ་འགྲོ་སྤྱི་ལ་ལྷག་པར་དུ་བོད་ཁ་བ་གངས་ཅན་པའི་ཆེད་དུ་སྐུ་ལས་འདི་འདྲ་ཅིག་བསྐྱོན་ནས་དགུང་ལོ་ཡང་བགྲེས་པའི་སྐབས་ལ་ཡིན་ན་ཡང་དངོས་གནས་དྲང་གནས་མ་འོངས་པ་འབྱུང་འགྱུར་གྱི་བོད་ཀྱི་ལས་དབང་རེ་གང་ཅིའི་ཐད་ལ་རྣམ་པར་ཡོང་ས་མ་རེད་བསམ་པའི་འདི་འདྲ་ཅིག་གི་ཡ་ཐུགས་དགྱེས་པའི་མཆོད་སྤྲིན་བསྐྲུན་དགོས་ཡ་དེ་ང་ཚོའི་འགན་འཁྲི་རེད་བསམ་གྱི་འདུག། ཡང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་བསོད་ནམས་བསྟན་འཕེལ་མཆོག་གིས་རྒྱ་ནག་གཞུང་ནས་བོད་ནང་གི་བོད་མི་རྣམས་ལ་དམ་དྲག་སྔར་ལས་བྱེད་ཤུགས་ཆེ་རུ་བཏང་ནས་བྱིས་པ་གཙོ་བོར་གྱུར་པའི་བོད་མི་རྣམས་ཀྱི་རིགས་རྫས་བསྡུ་ལེན་བྱས་དང་བྱེད་བཞིན་པ་དང་ཆོས་དད་རང་དབང་དང་ཡོངས་སུ་འགལ་བའི་བོད་བརྒྱུད་ནང་བསྟན་ཀྲུང་གོ་ཅན་དུ་བསྒྱུར་རྒྱུ་ཟེར་བ་སོགས་རྒྱ་བསྒྱུར་གྱི་སྲིད་བྱུས་ཆེས་གདུག་རྩུབ་ཅན་ལག་བསྟར་བྱེད་བཞིན་པ་མ་ཟད་བོད་ཕྲུག་ས་ཡ་གཅིག་ལྷག་ཙམ་བཙན་ཤེད་ཀྱིས་རྒྱ་སྒྱུར་གྱི་སྲིད་ཇུས་འོག་ཆེད་མངགས་གསར་སྐྲུན་བྱས་པའི་གཏན་ཆགས་སློབ་གྲྭ་ཟེར་བ་བཙུགས་ཏེ་བོད་ཕྲུག་རྣམས་ལ་བོད་ཀྱི་སྐད་ཡིག་དང་རིག་གཞུང་ཡ་རབས་གོམས་སྲོལ་བཅས་མེད་པར་བཟོ་བཞིན་ཡོད་སྐོར་དང་ད་དུང་ཁོང་གིས། ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་བོད་ཡིག་སློབ་ཁྲིད་བྱེད་མི་ཆོག་པ་དང་སློབ་ཚན་ཚང་མ་རྒྱ་ཡིག་ཏུ་བསྒྱུར་ཏེ་སྦྱོང་དགོས་པའི་བཙན་བཀའ་བཏང་ཡོད། དེ་ནི་བོད་མི་རིགས་ཀྱི་ངོ་བོ་མཚོན་བྱེད་སྐད་ཡིག་རྩ་བརླག་ཏུ་གཏོང་དང་གཏོང་བཞིན་པའི་རྣམ་པ་གསལ་པོ་མཚོན་ཐུབ། དེ་རིང་གི་གོ་སྐབས་འདི་བརྒྱུད་ནས་སྲིད་བྱུས་དེ་དག་འཕྲལ་དུ་མཚམས་འཇོག་བྱེད་དགོས་ཞེས་ནན་གྱིས་བཤད་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན།